ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ད་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་གཉིས་པའི་ཚེས་གཅིག་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་སྤྱི་ཟླ་དང་པོའི་ཚེས་བཅུ་གཉིས་གཟའ་པ་སངས་ཀྱི་དགོང་དྲོའི་ལས་རིམ་འདི་བཞིན་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང། གསར་འགྱུར་སྙན་སྒྲོན་ཞུ་མཁན་རིག་འཛིན་ཆོས་སྒྲོན་གཉིས་ནས་ཐོག་མར་གསན་མཁན་རྣམས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་ལས་རིམ་ཁག་རིམ་པས་འགོ་འཛུགས་ཞུ་གི་ཡིན། ད་རིང་ལས་རིམ་ཁག་གི་ཐོག་མར་བོད་ནང་རྒྱ་ནག་གཞུང་གིས་བོད་མིའི་གཞི་རྩའི་རང་དབང་ལ་དམ་བསྒྲགས་དང་ཆོས་ལུགས་དད་མོས་ཐོག་དྲག་གནོན་བོད་མིའི་ངོ་བོ་དང་རིག་གཞུང་རྩ་མེད་ཀྱི་སྲིད་བྱུས་ལག་བསྟར་བྱེད་བཞིན་པའི་སྐོར་འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཚོགས་པས་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ལོ་འཁོར་སྙན་ཐོའི་ནང་འཁོད་ཡོད་པ་བཅས་གལ་ཆེའི་གསར་འགྱུར་ཁག་དང། སེ་ར་སྨད་མཁན་པོ་བཀྲ་ཤིས་ཚེ་རིང་མཆོག་གོང་ས་ཏཱ་ལའི་བླ་མའི་བོད་དང་རྒྱ་གར་གྱི་གནའ་བོའི་རིག་གཞུང་བསྟི་གནས་ཁང་གི་སྤྱི་ཁྱབ་འགན་འཛིན་དུ་བསྐོ་བཞག་གནང་བའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་གསན་རྒྱུ། ལ་དྭགས་ནང་པའི་ཚོགས་འདུའི་སྐད་ཡིག་ཚོགས་ཆུང་གིས་ལ་དྭགས་ས་གནས་སུ་རྒན་གཞོན་དབྱེར་མེད་མི་གྲངས་སུམ་བརྒྱ་ལྷག་ལ་བོད་ཡིག་སློབ་ཁྲིད་གནང་བཞིན་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་བསྐྱར་བཟློས་ཞུ་རྒྱུ། ལྷོ་ཨེ་ཤེ་ཡའི་ལེ་ཚན་ནང་མཱལ་ཏི་བི་སི་སྲིད་འཛིན་མོ་ཧ་མཱད་མི་ཛུའི་མཆོག་རྒྱ་ནག་མཉམ་གྲོས་མཐུན་གལ་ཆེ་ཁག་ཉི་ཤུ་ཙམ་བཞག་ནས་ཕྱོགས་གཉིས་ཐུན་མོང་གི་མཉམ་མཐུན་ནས་ཁྱབ་ཆེ་བའི་དམག་དོན་འཐབ་ཇུས་འབྲེལ་ལམ་ཡར་འདེགས་ཡོང་ཐབས་སུ་མོས་མཐུན་བྱུང་ཡོད་པའི་སྐོར་གནས་ཚུལ་ཞིག་དང། དེ་ནས་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཞེས་པའི་ལེ་ཚན་ནང་གནས་མཆོག་རྡོ་རྗེ་གདན་དུ་བཞུགས་མཁན་ཨ་ཅར་ཡ་ངག་དབང་བསྟན་འཛིན་ལགས་སུ་བི་ཧར་གྱི་ཉམ་ཐག་གྲོང་གསེབ་ཁག་ནང་འཐུང་ཆུའི་དཀའ་གནད་སེལ་བའི་བརྒྱུད་རིམ་སྐོར་བཀའ་འདྲི་ཞུས་པ་ཞིག་དང། མཇུག་ཏུ་འོད་ཟེར་གྱི་གླེང་སྟེགས་ཞེས་པའི་ལེ་ཚན་བཅས་གསར་འགྱུར་དང་ལེ་ཚན་གཞན་ཁག་གི་རྗེས་སུ་རིམ་པས་སྙན་སྒྲོན་ཞུ་གི་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་འགོ་མ་ཚུགས་པའི་གོང་བོད་ནང་རྒྱ་ནག་གཞུང་གིས་བོད་མིའི་གཞི་རྩའི་རང་དབང་ལ་དམ་བསྒྲགས་དང་ཆོས་ལུགས་དད་མོས་ཐོག་དྲག་གནོན་བོད་མིའི་ངོ་བོ་དང་རིག་གཞུང་རྩ་མེད་ཀྱི་སྲིད་བྱུས་ལག་བསྟར་བྱེད་བཞིན་པའི་སྐོར་འགྲོ་བ་མིའི་ཐོབ་ཐང་རྟོག་ཞིབ་ཚོགས་པས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ལོ་འཁོར་སྙན་ཐོའི་ནང་འཁོད་ཡོད་པའི་སྐོར་འདི་གའི་བཞུགས་སྒར་རྡ་རམ་ས་ལའི་གསར་འགོད་པ་བློ་བེ་ལགས་ཀྱིས་གནས་ཚུལ་བཏང་འབྱོར་བྱུང་བ་ཞིག་སྔོན་ལ་སྙན་སྒྲོན་ཞུ་གི་ཡིན།
ཨ་མེ་རི་ཁའི་ནང་རྟེན་གཞི་བྱས་པའི་འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཚོགས་པས་ལོ་རེ་བཞིན་རྒྱལ་སྤྱིའི་ཁྱོན་དུ། གཞུང་སྒེར་གང་ཅིའི་ཐོག་ནས་འགྲོ་བ་མིའི་ཐོབ་ཐང་རྡོག་རོལ་དང་དྲག་གནོན་གྱི་གནས་ཚུལ་ཐོག་ཞིབ་འཇུག་གི་ལོ་འཁོར་སྙན་ཐོ་འདོན་སྲོལ་ཡོད་པ་ལྟར། སྔ་ལོ་ཉིས་སྟོང་ཉེར་གསུམ་ལོ་གི་ལོ་འཁོར་སྙན་ཐོ་འདོན་སྤེལ་དང་སྦྲགས། སྤྱི་ཟླ་དང་པོ་གི་ཚེས་པ་བཅུ་གཉིས་ཀྱི་ཉི་མ་ཐའི་ལེནྡྲ་གི་རྒྱལ་ས་བེང་ཀོག་ཏུ་གསར་འགོད་ལྷན་ཚོགས་ཞིག་འཚོགས་པ་གི་སར། འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཚོགས་པ་གི་ཨེ་ཤ་ཡ་གི་མངའ་ཁུལ་གི་འགན་འཛིན་ཨི་ལིང་ཕེག་སོན་ལགས་ནས། རྒྱ་ནག་ནང་ཞི་ཅིན་ཕིང་གི་སྲིད་དབང་བཟུང་བ་གི་རིང། སྤྱི་ཚོགས་ནང་དམ་དྲག་དང་དྲག་གནོན་གི་གནས་སྟངས་ཇེ་ཆེར་བཏང་ཡོད་པ་དང། བོད་ནང་གཞི་རྩའི་རང་དབང་གི་ཐོག་བར་དམ་དྲག་ཚབས་ཆེན་བྱས་ཡོད་པ་གི་སྐོར་ཡང་འགྲེལ་བརྗོད་གནང་གི་འདུག། རྒྱ་ནག་ནང་ལོ་བཅུ་ཕྲག་གཅིག་ལྷག་གི་རིང་ཞི་ཅིན་ཕིང་གི་སྲིད་དབང་བཟུང་སྟེ་སྤྱི་ཚོགས་ཀྱི་ནང་དམ་དྲག་དང་དྲག་གནོན་གྱི་གནས་ཚུལ་ཚབས་ཇེ་ཆེར་བཏང་ཡོད་པ་མ་ཟད། ཤིན་ཅང་གི་ནང་མངོན་གསལ་དོད་པོ་གི་སྒོ་ནས་མི་རིགས་རྩ་མེད་ཀྱི་ནག་ཉེས་བསགས་ཡོད་པ་གིས་མཚོན། བོད་ནང་གཞི་རྩའི་རང་དབང་ལ་དམ་དྲག་དང་དྲག་གནོན་ཚབས་ཆེན་དང། རྒྱ་ནག་དམར་པོའི་དབང་སྒྱུར་ལ་ཉེན་ཁ་ཡོད་པ་གི་ཆོས་ལུགས་དང་རིག་གཞུང་གང་ཅིར་ཡང། རིག་གཞུང་རྩ་གཏོར་དང་ཆོས་ལུགས་དད་མོས་དྲག་གནོན་གྱི་སྲིད་བྱུས་ལག་བསྟར་བྱས་ཡོད་ཅེས་གསལ་སྟོན་གནང་ཡོད་ཅིང། འདི་གའི་ཨེ་ཤ་རང་དབང་རླུང་འཕྲིན་ཁང་གི་རྡ་རམ་ས་ལའི་གསར་འགོད་པས། སྲིད་འཛིན་ཞི་ཅིན་ཕིང་གི་དབང་སྒྱུར་སྐབས་བོད་ནང་རྒྱ་བསྒྱུར་གྱི་སྲིད་བྱུས་ལག་བསྟར་གནས་སྟངས་ཀྱི་ཐད་དྲི་བ་ཞུས་པར། འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཀྱི་ཨེ་ཞཱ་གི་འགན་འཛིན་ཨེ་ལིན་ཕེག་སོན་ནས་བོད་དང་ཤིན་ཅང་གི་ནང་ཆོས་ལུགས་རྒྱ་བསྒྱུར་གྱི་སྲིད་བྱུས་ལག་བསྟར་གྱིས་ཆོས་ལུགས་ཀྱི་ངོ་བོ་བསྒྱུར་བ་དང་ཆོས་ལུགས་དྲག་གནོན་ཚབས་ཆེན་བྱེད་བཞིན་པ་ཐོ་འགོད་བྱས་ཡོད་པ་དང། རྒྱ་ནག་ནང་འགྲོ་བ་མིའི་ཐོབ་ཐང་ཡར་རྒྱས་འགྲོ་བར། Thermo Fisher བཟོ་ཚོང་ཁང་གིས་ཉེ་ལམ་རྒྱ་ནག་ལ་འཕྲུལ་ཆས་ཚོང་མཚམས་བཞག་པ་ལྟར། ཕྱི་རྒྱལ་གྱི་བཟོ་ཚོང་ཁང་ཁག་བརྒྱུད་ནས་རྒྱ་ནག་ལ་གནོན་ཤུགས་སྤྲད་ན་ཕན་ཐོགས་འབྱུང་སྲིད་པ་རེད་ཅེས་འགྲེལ་བརྗོད་གནང་གི་འདུག། ཉེ་ལམ་ཨ་མི་རི་ཀ་གི Thermo Fisher བཟོ་ཚོང་ཁང་ནས་རྒྱ་ནག་ཉེན་རྟོག་པར་འཕྲུལ་ལས་དེ་འཚོང་རྒྱུར་མཚམས་འཇོག་གནང་བ་ནི། འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཚོགས་པས་ལོ་འགའ་ཤས་གི་རིང་བོད་ནང་རྒྱ་ནག་ཉེན་རྟོག་པས་བོད་མིའི་འདོད་མོས་ཡོད་མིན་ལ་མ་ལྟོས་པར། བོད་མིའི་རིགས་རྫས་བསྡུ་རུབ་བྱས་པ་གསལ་སྟོན་གྱིས་ཕན་འབྲས་སོན་པ་དང་མཚུངས། བོད་ཙམ་མིན་པར་རྒྱ་ནག་རྒྱལ་ཡོངས་སུ་གནས་ཚུལ་དེ་རིགས་ལྷག་གི་ཡོད་པ་དང། གང་ལྟར་གནས་ཚུལ་འདིའི་ཐོག་ནས་རྒྱ་ནག་གཞུང་ལ་ཐད་ཀར་གནོན་ཤུགས་མི་འགྲོ་བའི་སྐབས། རྒྱ་ནག་ནང་གི་ཕྱི་རྒྱལ་གྱི་བཟོ་ཚོང་ཁང་ཆེན་པོ་རྣམས་བེད་སྤྱོད་བཏང་ན། རྒྱ་ནག་གི་མི་སེར་དཀྱུས་མ་གི་འགྲོ་བ་མིའི་ཐོབ་ཐང་ཡར་རྒྱས་སུ་འགྲོ་རྒྱུར་སྐབས་རེར་ཕན་ཐོགས་འབྱུང་གི་འདུག་ཅེས་འགྲེལ་བརྗོད་གནང་སོང། འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཚོགས་པ་གི་སྙན་ཐོ་གི་ནང་བོད་ཀྱི་ས་ཁུལ་ཁག་གི་ནང་ཆོས་དད་དང་གཏམ་བརྗོད། འགྲོ་འདུག་དང་འདུ་འཛོམས་ཀྱི་རང་དབང་གི་ཐོག་སྤྱི་ལོ་ཉིས་སྟོང་ཉེར་གསུམ་གྱི་ལོར་རྒྱ་ནག་གིས་དམ་དྲག་ཤུགས་ཆེ་བྱས་ཡོད་པ་འཁོད་ཡོད་པའི་ཁར། བོད་ནང་འབྲོག་པ་གནས་སྤོས་དང་ཁོར་ཡུག་སྲུང་སྐྱོབ། སྐད་ཡིག་རྩ་མེད་དུ་བཟོ་བཞིན་པ་གི་གནས་ཚུལ་བཅས་ཀྱི་ཐོག་གི་སྐད་ཆ་བཤད་མཁན་ཚོར་འཕྲལ་དུ་དྲག་གནོན་དང། ཁྲིམས་ལ་བརྩི་དགོས་པ་དང་ཉེན་རྟོག་པར་གནས་ཚུལ་མཁོ་སྤྲོད་བྱས་ན་བྱ་དགའ་སྤྲོད་པ། ཕྱི་རྒྱལ་ལ་འབྲེལ་བ་ཡོད་པ་ཚོ་འཛིན་བཟུང་བྱས་པ་དང་དཔེར་ན་དགེ་བཤེས་ཕན་བདེ་རྒྱལ་མཚན་ལགས་འཛིན་བཟུང་གིས་སྤྱི་ལོ་ཉིས་སྟོང་ཉེར་གསུམ་གི་ལོར་བཙོན་ཁང་དུ་འདས་གྲོངས་གྱུར་པ་སོགས་འཁོད་ཡོད་ཅིང། ཡང་བོད་མིའི་སྒྲིག་འཛུགས་ཀྱི་མགྲིན་ཚབ་པ་བསྟན་འཛིན་ལེགས་བཤད་ལགས་ནས་ཀྱང། སྤྱི་ལོ་ཉིས་སྟོང་ཉེར་གསུམ་གྱི་ལོ་ནི་སྤྱི་ཡོངས་བོད་ནང་འགྲོ་བ་མིའི་ཐོབ་ཐང་སྔར་ལས་ཇེ་སྡུག་ཏུ་ཕྱིན་ཏེ། གཏན་འཇགས་སློབ་གྲྭར་རྒྱ་ནག་དམར་པོའི་སློབ་གསོ་སྤེལ་བ་གི་ཛ་དྲག་གནས་ཚུལ་སོགས་གང་ཅི་གི་ཐད་ནས། བོད་དུ་རྩ་མེད་ཀྱི་སྲིད་བྱུས་ཞིག་ལག་བསྟར་བྱེད་བཞིན་པར་བརྟེན། དེ་ཚོ་ལ་ང་ཚོས་གདོང་ལེན་བྱེད་དགོས་པ་གི་གནས་སྟངས་ཆགས་ཡོད་པ་འགྲེལ་བརྗོད་གནང་གི་འདུག།

ཡང་ལོ་དེའི་སྤྱི་ཟླ་བཅུ་གཅིག་པ་གི་ནང་རྒྱ་ནག་གཞུང་གིས་ཐེ་བོ་བཀྲ་ཤིས་དགོན་པ་གི་དགེ་འདུན་པ་དཀོན་མཆོག་གྲགས་པ་ལགས་འཛིན་བཟུང་བཙན་ཁྲིད་བྱས་པ། སྤྱི་ཟླ་བཅུ་གཉིས་པ་གི་ནང་དགེ་ལྡན་ལྔ་མཆོད་ལ་ལྷ་སའི་ནང་ཞིབ་བཤེར་དམ་དྲག་ཤུགས་ཆེ་བྱས་པ་དང། སྤྱི་ཟླ་གསུམ་པ་གི་ནང་དབྱངས་མཚོ་ལགས་ནས་ཕྱི་རྒྱལ་ལ་འབྲེལ་བ་བྱས་ལུགས་ཀྱིས་འཛིན་བཟུང་བྱས་པ། སྤྱི་ཟླ་གཉིས་པ་གི་ནང་ལི་ཐང་དགེ་བཤེས་ཕན་བདེ་རྒྱལ་མཚན་ལགས་བཙོན་ཁང་དུ་འདས་གྲོངས་ཕྱིན་པ་དང། སྤྱི་ཟླ་དང་པོ་གི་ནང་བོད་མི་གཞོན་སྐྱེས་དཔལ་མགོན་ལགས་ཕྱི་རྒྱལ་ལ་འབྲེལ་བ་ཡོད་ལུགས་ཀྱིས་འཛིན་བཟུང་བཙོན་འཇུག་བྱས་པ་སོགས་ཀྱི་གནས་ཚུལ་བྱུང་ཡོད་ཀི།

ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་རིག་འཛིན་ཆོས་སྒྲོན་གྱིས་སྙན་སྒྲོན་ཞུ་གི་ཡིན། ཤེས་རིག་ལས་ཁུངས་ནས་བོད་པའི་སློབ་གྲྭ་ཁག་གི་དགེ་རྒན་ཁག་ཅིག་ལ་གཞི་རིམ་དང་རྒྱལ་ཡོངས་ཀྱི་ཤེས་ཡོན་སྲིད་བྱུས་དང་འབྲེལ་བའི་ཟབ་སྦྱོང་གནང་འདུག་དེ་ཡང་དབུས་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ནང་གནས་ཚུལ་སྤེལ་བར་གཞིགས་ན་ཤེས་རིག་ལྷན་ཁང་ནས་ཟླ་བ་འདིའི་ཚེས་དགུ་ནས་བཅུ་གཅིག་བར་ཉིན་གྲངས་གསུམ་རིང་ལྷོ་ཕྱོགས་སྦེ་ལ་ཀོ་པི་གཞིས་ཆགས་སུ་སེ་ར་བྱེས་ཡིད་དགའ་ཆོས་གླིང་བསྟི་གནས་ཁང་དུ་སམ་བྷོ་ཊ་དང་སྦེ་ལ་ཀོ་པི་བོད་ཕྲུག་ཁྱིམ་སྡེ་དེ་ག་ནང་བཞིན་དགོན་སྡེ་ཁག་གསུམ་ནས་དགེ་རྒན་སུམ་ཅུ་སོ་དྲུག་ཙམ་ལ་གཞི་རྩའི་ཤེས་ཡོན་དང་རྒྱལ་ཡོངས་ཤེས་ཡོན་སྲིད་བྱུས་ཀྱི་སྒྲོམ་གཞིའི་འོག་ནས་བསླབ་གཞིའི་རིགས་ཀྱི་ཐོག་ཟབ་སྦྱོང་སྤྲད་གནང་ཡོད་འདུག་ཟབ་སྦྱོང་འདི་བཞིན་ཤེས་རིག་ལྷན་ཁང་གི་ཤེས་ཡོན་སྡེ་ཚན་གྱི་ཆེད་ལས་པ་ཌོག་ཊར་སྐལ་བཟང་དབང་འདུས་ལགས་དང་ཤེས་ཡོན་སྡེ་ཚན་གྱི་འགན་འཛིན་བསྟན་འཛིན་རྡོ་རྗེ་ལགས་རྣམ་གཉིས་ཀྱི་གཙོས་འབྲེལ་ཡོད་ཚོས་ཟབ་སྦྱོང་སྤྲད་གནང་ཡོད་པ་དེའི་རིང་དགེ་རྒན་མཉམ་ཞུགས་གནང་མཁན་ཚོར་ཕྱི་ལོ་ཉིས་སྟོང་བཅུ་བཞི་ལོའི་གཞི་རྩའི་ཤེས་ཡོན་སྲིད་བྱུས་དང་ཕྱི་ལོ་ཉིས་སྟོང་ཉི་ཤུ་ལོའི་རྒྱལ་ཡོངས་ཤེས་ཡོན་སྲིད་བྱུས་ཀྱི་སྒྲིག་གཞི། གཞིར་བཟུང་འཛིན་གྲྭའི་ནང་སློབ་ཁྲིད་བྱེད་ཕྱོགས་དང་སྐད་ཡིག་བེད་སྤྱོད་བྱེད་ཕྱོགས་དེ་ག་ནང་བཞིན་ཕན་ཚུན་བགྲོ་གླེང་གི་ལམ་ནས་དགེ་རྒན་སོ་སོའི་ལས་ཀའི་ངོ་བོ་དང་རྣམ་དཔྱོད་ཡར་རྒྱས་གཏོང་ཕྱོགས་སོགས་ཀྱི་ཐད་བགྲོ་གླེང་གི་ལམ་ནས་ཟབ་སྦྱོང་སྤྲད་གནང་འདུག་དེ་དང་ཕྱོགས་མཚུངས་གོང་ཞུས་ཉིན་གསུམ་གྱི་ཟབ་སྦྱོང་གྲུབ་པའི་རྗེས་སུ་དགེ་རྒན་ཚོའི་ངོས་ནས་ཀྱང་ཟབ་སྦྱོང་དེ་བརྒྱུད་ནས་ཉམས་མྱོང་དང་ཚོར་སྣང་ཇི་བྱུང་སོགས་ཀྱི་བསམ་ཚུལ་བཤད་རྒྱུའི་གོ་སྐབས་ཀྱང་གནང་བ་སོགས་ཀྱིས་ཁ་ས་ཚེས་བཅུ་གཅིག་ཉིན་མཉམ་ཞུགས་གནང་མཁན་དགེ་རྒན་ཚོ་ཕྱག་འཁྱེར་གནང་བ་དང་སྦྲགས་མཇུག་སྒྲིལ་གནང་འདུག་གསར་འགྱུར་གཞན་ཞིག་ལ། འགྲོ་བ་མིའི་ཐོབ་ཐང་རྟོག་ཞིབ་ཁང་གིས་ལོ་འཁོར་སྙན་ཐོའི་ནང་འཛམ་གླིང་ནང་དམག་འཁྲུག་དང་འགྲོ་བ་མིའི་ཐོབ་ཐང་ལ་རྡོག་རོལ་བཏང་བའི་བྱ་སྤྱོད་སྤེལ་ནས་མི་དམངས་ཀྱི་ཐོབ་ཐང་ལ་ཉེན་ཁ་བཟོས་ཡོད་ལུགས་བཀོད་འདུག་དེ་ཡང་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་རྟོག་ཞིབ་ཁང་ནས་ལོ་འཁོར་སྙན་ཐོ་བཏོན་པའི་ནང། འདས་པའི་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ནང་གདོང་ལེན་བྱེད་དགོས་པའི་གནས་བབ་ལ་གཞི་བཞག་པའི་ཐོག་ནས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོ་འདིའི་ནང་གནས་སྟངས་མི་འདྲ་བ་ཞིག་བཟོ་ཐབས་ཞེས་པའི་བརྗོད་གཞིའི་འོག་སྙན་ཐོ་བཏོན་པ་དང་ཆབས་ཅིག་འགྲོ་བ་མིའི་ཐོབ་ཐང་རྟོག་ཞིབ་ཁང་གི་རྒྱུན་ལས་འགན་འཛིན Tirana Hassan མཆོག་གིས་གསར་འགོད་ལྷན་ཚོགས་ཐོག་གོང་དུ་ཞུས་པའི་སྙན་ཐོའི་ནང་གསལ། འདས་པའི་ལོ་དེའི་ནང་གདོང་ལེན་བྱེད་དགོས་པའི་གནས་སྟངས་ལུང་འདྲེན་གནང་བ་དང་དཔེར་ན། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ཕྱི་ཟླ་བཅུ་པའི་ཚེས་བདུན་ཉིན་ཐོག་མར་པེ་ལིས་ཏིན་གྱི་ཧ་མཱས་ཞེས་པའི་ཚོགས་པ་དེས་ཨིས་རལ་ཐོག་ས་མཚོ་གནམ་གསུམ་ནས་གཏོར་རྒོལ་བཏང་བའི་གནས་ཚུལ་བྱུང་མ་ཐག་རྒྱལ་སྤྱིའི་ཁྱོན་ཡོངས་ནས་ཚོགས་པ་དེར་སྐྱོན་བརྗོད་བྱས་ཡོད་པ་རེད། དེའི་རྗེས་སུ་ཨིས་རལ་གྱིས་གདོང་ལེན་གྱི་ཚུལ་དུ་པེ་ལིས་ཏིན་གྱི་གྷ་ཛ་དང་མངའ་ཁུལ་གཞན་ཁག་ཏུ་ཕར་རྒོལ་བྱས་པའི་འོག་པེ་ལིས་ཏིན་ནང་སྲིད་ལས་ཁུངས་ཀྱིས་ཚོད་རྩིས་སྙན་ཐོ་བཏོན་པའི་ནང་གསལ་ལྟར་ན་མི་གྲངས་ཉིས་ཁྲི་སུམ་སྟོང་ལྷག་ཙམ་གྱི་ཚེ་སྲོག་ཤོར་བ་སོགས་མི་རྒྱུ་ཟོག་གསུམ་ལ་གཏོར་རྒོལ་ཚབས་ཆེ་བཏང་ཡོད་ཀྱང་ཧ་མ་སིའི་བྱ་སྤྱོད་ལ་སྐྱོན་བརྗོད་བྱེད་མཁན་གྱི་རྒྱལ་ཁབ་མང་ཆེ་བས་ཨི་སི་རལ་གྱི་བྱ་སྤྱོད་དེར་ཅི་ཡང་མ་བཤད་པར་ཁ་ཁུ་སིམ་པོར་བསྡད་ཡོད་རེད། དེ་ནི་རྣམ་པ་གཉིས་ཅན་གྱི་རྣམ་འགྱུར་ཞིག་རེད་ཅེས་གསུངས་འདུག་ཡང་ཁོང་གིས་ལྷོ་ཨ་ཧྥེ་རི་ཀའི་ངོས་ནས་རྒྱལ་སྤྱིའི་ཁྲིམས་ཁང་ནང་ཨི་སི་རལ་གྱི་བྱ་སྤྱོད་དེར་མི་རིགས་རྩ་མེད་བཟོ་བའི་བྱ་སྤྱོད་ཡིན་མིན་ཐད་ཁྲིམས་གཏུག་བྱེད་འཆར་ཡོད་པ་དེ་ནི་བསྔགས་བརྗོད་འོས་པ་ཞིག་རེད་ལ་དེར་ཨ་མི་རི་ཀའི་གཙོས་རྒྱལ་ཁབ་གཞན་ཁག་ནས་རྒྱབ་སྐྱོར་གནང་དགོས་ལུགས་ཀྱང་གསུངས་འདུག་ཡང་གོང་ཞུས་སྙན་ཐོ་དེའི་ནང། རྒྱ་ནག་གཞུང་ནས་ཁ་ཆེའི་ཝི་གུར་མི་རིགས་ཀྱི་གཙོས་མི་དམངས་ཀྱི་བསམ་བློའི་གཏོང་ཕྱོགས་དང་སྤྱི་ཚོགས་དྲ་ལམ་ཁག་ལ་དམ་དྲག་དང་ཝི་གུར་བ་སོགས་ཀྱི་ཐོག་མིའི་རིན་ཐང་ལ་བརྩི་མེད་རྡོག་རོལ་བཏང་བའི་ཁྲིམས་འགལ་གྱི་བྱ་སྤྱོད་སྤེལ་མུས་ཡིན་ནའང་ཐ་ན་ཁ་ཆེའི་རྒྱལ་ཁབ་ཚོས་ཀྱང་དེའི་ཐོག་གང་ཡང་མ་བཤད་པར་གཡོལ་ཐབས་བྱེད་ཀྱི་ཡོད་རེད་ཅེས་བཀོད་པ། གང་ལྟར་རྒྱལ་སྤྱིའི་ནང་སྔ་ལོ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོར་དམག་འཐབ་དང་འཁོན་འཁྲུག་རིམ་པ་བྱུང་བ་དེ་དག་གིས་འཛམ་གླིང་གི་མི་དམངས་ཚོའི་ཐོབ་ཐང་ལ་ཉེན་ཁ་ཆགས་ཡོད་པ་དེ་བཞིན་ལོ་འདིའི་ནང་མི་ཡོང་བའི་ཐབས་ལམ་འཚོལ་དགོས་ཀྱི་རེད་ཅེས་བཀོད་འདུག། འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད་གསར་འགྱུར་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན་ཨ་མི་རི་ཀས་ཐེ་ཝན་གྱི་རྒྱལ་ཡོངས་འོས་བསྡུ་ཟིན་པའི་རྗེས་སུ་གཞུང་འབྲེལ་མ་ཡིན་པའི་སྐུ་ཚབ་ཐེ་ཝན་ནང་ཆེད་གཏོང་གནང་རྒྱུ་ཡིན་ལུགས་གསུངས་པར་རྒྱ་ནག་གིས་སྐྱོན་བརྗོད་བྱས་འདུག་དེ་ཡང South China Morning Post ཞེས་པའི་གསར་འགྱུར་བརྒྱུད་ལམ་ནས་ཁ་ས་ཚེས་བཅུ་གཅིག་ཉིན་གནས་ཚུལ་སྤེལ་བར་གཞིགས་ན། ཁ་ས་ཨ་མི་རི་ཀའི་མིང་སྟོན་མ་གནང་བའི་གཞུང་འབྲེལ་མི་སྣ་ཞིག་གིས་འདི་ག་རྒྱལ་ས Washington དུ་གསར་འགོད་པ་ཚོ་མཇལ་འཕྲད་སྐབས། ཐེ་ཝན་གྱི་རྒྱལ་ཡོངས་འོས་བསྡུ་ཟིན་པའི་རྗེས་སུ་ཨ་མི་རི་ཀའི་སྲིད་འཛིན Biden མཆོག་གིས་ཐེ་ཝན་གྱི་དབུ་ཁྲིད་གསར་པ་དང་ཐུག་འཕྲད་ཀྱི་ཆེད་དུ་ཨ་རིའི་གཞུང་ཞབས་ཟུར་པ་ལས་གྲུབ་པའི་གཞུང་འབྲེལ་མ་ཡིན་པའི་སྐུ་ཚབ་ཚོགས་ཆུང་ཞིག་ཐེ་ཝན་ནང་ཆེད་གཏོང་གནང་རྒྱུ་ཡིན་ལུགས་གསུངས་པ་དང་ཆབས་ཅིག་རྒྱ་ནག་གི་ངོས་ནས་ཐེ་ཝན་གྱི་འོས་བསྡུའི་གྲུབ་འབྲས་ཀྱི་གནད་དོན་ཐད་བསམ་བློ་ག་འདྲ་ཞིག་གཏོང་གི་ཡོད་མེད་ང་ཚོ་ཚང་མས་ཤེས་གསལ་རེད་ལ་རྣམ་པ་དང་ཐབས་ལམ་འདྲ་མིན་བརྒྱུད་ནས་བཙན་ཤེད་དང་སྡིགས་ར་སྐུལ་བའི་བྱ་སྤྱོད་སྤེལ་བཞིན་ཡོད་རེད། དེ་འདྲའི་གནས་སྟངས་འོག་རྒྱ་ནག་གི་ཕྱོགས་ནས་ཁོང་ཁྲོ་སློང་གཞིའི་བྱ་སྤྱོད་ཀྱི་ཐོག་ནས་དམག་དོན་གྱི་ཉེན་བརྡ་གཏོང་བའི་རིགས་བྱ་སྤྱོད་སྤེལ་བ་ཡིན་ན་འགྲིག་གི་མེད་ལུགས་སོགས་ཟུར་ཟའི་ཚུལ་དུ་གསུངས་ཡོད་པ་བཅས་ལ་བརྟེན་ཁ་ས་རྒྱ་ནག་གིས་དེར་མི་འདོད་པའི་རྣམ་འགྱུར་དང་བཅས་སྐྱོན་བརྗོད་བྱས་འདུག་དེ་ཡང་ཁ་ས་གཟའ་ཕུར་བུའི་ཉིན་རྒྱ་ནག་ཕྱི་སྲིད་ལས་ཁུངས་ཀྱི་མགྲིན་ཚབ་པ་མའོ་ནིང་ཡིས། ང་ཚོའི་ངོས་ནས་ཨ་མི་རི་ཀའི། ཨ་རིའི་དཔོན་རིགས་ཚོར། ཁས་ལེན་བྱས་པ་ནང་བཞིན། ཐའེ་ཝན་གྱི་ས་གནས་འོས་བསྡུའི་ལས་དོན་ཐད་ཐེ་ཇུས་བྱེད་རྒྱུ་མཚམས་འཇོག་བྱེད་དགོས་པའི་འབོད་སྐུལ་ཞུས་ཡོད་ལ། ཐའེ་ཝན་རང་བཙན་རྩོད་ནས་ཁ་བྲལ་བ་ཚོར་བརྡ་ལན་ལོག་པ་སྤྲོད་རྒྱུ་མེད་པ་དང་ཨ་རིའི་གཞུང་འབྲེལ་མི་སྣ་ཚོས་འགན་མེད་པའི་གཏམ་བཤད་མི་སྤེལ་རོགས་ཅེས་ནན་པོའི་ཐོག་ནས་འབོད་སྐུལ་ཞུས་ཞེས་འགྲེལ་བརྗོད་བྱས་འདུག། གོང་ཞུས་གནས་ཚུལ་ནང་མགྲིན་ཚབ་པ་མའོ་ཡིས། རྒྱ་ནག་གི་ངོས་ནས་རྒྱལ་ཁབ་ཀྱི་ངོ་བོ་དང་བདག་དབང་སྲུང་སྐྱོབ་བྱེད་རྒྱུའི་ཆོད་སེམས་བརྟན་པོ་ཡོད་ཅེས་ནན་བརྗོད་བྱས་ཡོད་པ་རེད། དེ་དང་ཕྱོགས་མཚུངས་རྒྱ་ནག་གི་སྤྱི་ཚོགས་ཚན་རིག་ཚན་པའི་ཨ་རི་དང་རྒྱ་ནག་གཉིས་ཀྱི་འབྲེལ་བའི་ཐོག་མཁས་པ་ལུའུ་ཞེང་ཡིས། ཨ་རིས་ཐའེ་ཝན་གྱི་འོས་བསྡུ་ཟིན་པའི་རྗེས་སུ་གཞུང་འབྲེལ་མ་ཡིན་པའི་སྐུ་ཚབ་ཚོགས་ཆུང་ཞིག་གཏོང་རྒྱུའི་འཆར་གཞི་དེས་དངོས་བྱུང་གི་ཐོག་ནས་ཐའེ་ཝན་རང་བཙན་འདོད་མཁན་ཚོར་རྒྱབ་སྐྱོར་བྱེད་པ་ཞིག་མཚོན་གྱི་ཡོད་ལ། འདི་ལྟ་བུའི་བྱ་སྤྱོད་དེས་ཡུལ་གཉིས་ཀྱི་འབྲེལ་བར་དོ་ཕོག་འགྲོ་གཞི་ཞིག་ཆགས་ཀྱི་རེད་ཅེས་དགོངས་ཚུལ་བཏོན་འདུག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ང་ཚོའི་ལས་རིམ་མུ་མཐུད་དེ་གསན་ཞུ་རོགས་གནང། སེར་སྨད་མཁན་པོ་བཀྲ་ཤིས་ཚེ་རིང་མཆོག ྋགོང་ས་ཏཱ་ལའི་བླ་མའི་བོད་དང་རྒྱ་གར་གྱི་གནའ་བོའི་རིག་གཞུང་བསྟི་གནས་ཁང་གི་སྤྱི་ཁྱབ་འགན་འཛིན་དུ་བསྐོ་བཞག་གནང་ཡོད་པའི་སྐོར། འདི་གའི་གསར་འགོད་པ་བློ་བཟང་དགེ་ལེགས་ལགས་ཀྱིས་གནས་ཚུལ་བཏང་འབྱོར་བྱུང་བ་ཞིག་གཤམ་ལ་གསན་གནང་གི་རེད།
བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གི་རླབས་ཆེན་གྱི་ཐུགས་དགོངས་བཞིན་དཔལ་ལྡན་དགའ་ལྡན་ཕོ་བྲང་གི་ངོས་ནས་རྒྱ་གར་བི་ཧར་མངའ་སྡེ་ན་ཆགས་པའི་གནས་མཆོག་རྡོ་རྗེ་གདན་དུ ྋགོང་ས་ཏཱ་ལའི་བླ་མའི་བོད་དང་རྒྱ་གར་གྱི་གནའ་བོའི་རིག་གཞུང་ལྟེ་གནས་ཁང The Dalai Lama Center for Tibetan and Indian Ancient Wisdom ཞེས་པ་ཞིག་གསར་སྐྲུན་ཞུ་མུས་ཡིན་པ་དང་སེར་སྨད་མཁན་པོ་དགེ་བཤེས་བཀྲ་ཤིས་ཚེ་རིང་མཆོག་ལྟེ་གནས་ཁང་དེ་ཉིད་ཀྱི་སྤྱི་ཁྱབ་འགན་འཛིན་དུ་བསྐོ་བཞག་གནང་འདུག། དེ་ཡང་དེ་སྔོན་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བཅུ་གཉིས་ཚེས་ཉི་ཤུ་རྩ་བརྒྱད་ཉིན་དཔལ་ལྡན་དགའ་ལྡན་ཕོ་བྲང་ཡིག་ཚང་གིས་སེར་སྨད་མཁན་པོ་དགེ་བཤེས་བཀྲ་ཤིས་ཚེ་རིང་མཆོག་ལ ྋགོང་ས་ཏཱ་ལའི་བླ་མའི་བོད་དང་རྒྱ་གར་གྱི་གནའ་བོའི་རིག་གཞུང་ལྟེ་གནས་ཁང་གི་སྤྱི་ཁྱབ་འགན་འཛིན་གྱི་ལས་ཁུར་འགན་བཞེས་ཡོང་བའི་ཕྱག་བྲིས་ཤིག་སྩལ་བའི་ནང། ལས་གཞི་འདི་ནི ྋགོང་ས ྋསྐུ་ཕྲེང་བཅུ་བཞི་པ་ཆེན་པོ་མཆོག་གི་རླབས་ཆེན་འཕྲིན་ལས་ཀྱི་ཆ་ཤས་འཕགས་བོད་གཙོ་གྱུར་འཇིག་རྟེན་སྤྱི་ཡོངས་ལ་དོན་སྨན་ཆེ་བའི་ལས་གཞི་ཇི་སྲིད་ནམ་གནས་བར་རྒྱུན་འཁྱོངས་དགོས་པ་ཞིག་ཡིན་སྟབས་ཐོག་མ་ནས་སྤྱི་ཁྱབ་འགན་འཛིན་ཤེས་འཇོན་གཉིས་ལྡན་ཞིག་དགོས་གལ་ཆེ་བར་བརྟེན་བཀའ་བློན་ཁྲི་ཟུར་སློབ་དཔོན་ཟམ་གདོང་རིན་པོ་ཆེ་མཆོག་དང་དགའ་ལྡན་ཕོ་བྲང་གི་དྲུང་ཆེ་ཐུན་མོང་ནས་བརྒྱུད་རིམ་གོ་བསྡུར་དང་ཉམས་ཞིབ་ཞུས་པའི་རྗེས་འབྲས་སུ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བཅུ་གཉིས་ཚེས་དྲུག་ཉིན་འོས་མི་བརྒྱད་འཆར་འབུལ་ཞུས་པ་ལས་སེར་སྨད་མཁན་པོ་དགེ་བཤེས་བཀྲ་ཤིས་ཚེ་རིང་མཆོག་ལ་ཕྱག་རྟགས་གསོལ་སྩལ་བྱུང་ཡོད་པ་འཁོད་འདུག་པ་མ་ཟད་དགེ་བཤེས་མཆོག་ནས་གང་མྱུར་ལས་ཁུར་འགན་བཞེས་ཡོང་བའི་སྐུལ་མ་གནང་འདུག་དེའི་ཐད་འདི་གའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱིས་དགེ་བཤེས་བཀྲ་ཤིས་ཚེ་རིང་མཆོག་ལ་ཞལ་པར་བརྒྱུད་འབྲེལ་བ་ཞུ་ཐབས་བྱས་ཀྱང་མཐུད་ཐུབ་མ་སོང། ཡང་དེ་དང་ཕྱོགས་མཚུངས་དེ་སྔོན་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་དང་པོའི་ཚེས་གསུམ་ཉིན ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་གནས་མཆོག་རྡོ་རྗེ་གདན་དུ ྋགོང་ས་ཏཱ་ལའི་བླ་མའི་བོད་དང་རྒྱ་གར་གྱི་གནའ་བོའི་རིག་གཞུང་ལྟེ་གནས་ཁང་གི་རྨང་གཞི་འདིང་ཕྱོགས་ཀྱི་མཛད་སྒོར་ཆིབས་བསྒྱུར་བསྐྱངས་གནང་མཛད་དེ་ལྟེ་གནས་ཁང་དེ་ཉིད་ཀྱི་རྩིག་རྨང་འཇོག་གནང་མཛད་ཡོད་པ་མ་ཟད། སྐབས་དེར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས། འཛམ་གླིང་ཞི་བདེ་དང་འབྲེལ་བའི་ནང་པ་སངས་རྒྱས་པའི་ཆོས་ལ་ཚང་མས་དོ་སྣང་གིས་གོང་འཕེལ་ཡོང་ཐབས་ལ་འབད་བཞིན་པར་ཐུགས་རྗེ་ཆེ་མཛད་འདུག། གཙོ་བོ་སངས་རྒྱས་ཀྱིས་གསུངས་པའི་བྱམས་བརྩེ་ཟེར་བ་འདི་དངོས་གནས་དྲང་གནས་འཛམ་བུ་གླིང་ལ་ཡང་ཕན་ཐོགས་ཡོད་མདོག་པ་ཅིག་གི་གལ་ཆེན་པོ་གཅིག་བརྩིས་ནས་ཨེ་ན་ག་དང་བུདྡྷ་ག་ཡ་ཟེར་བའི་གནས་འདི་སངས་རྒྱས་བཅོམ་ལྡན་འདས་ཀྱིས་པའི་ཐོག་མ་དང་བྱམས་བརྩེ་རྩ་བར་གྱུར་པའི་ཨེ་ན་སངས་རྒྱས་ཀྱི་ཆོས་ཚུལ་འདི། ཡང་འདི་ལ་གསར་དུ་བཙུགས་དེ་ནས་ཡར་འདུག། ད་ཡར་རྒྱས་ཕྱིན་པ་ཅིག་གི། ཡིན་དུས་ད་ནི་ཚང་མས་དེ་ཐུགས་སྣང་དམིགས་བསལ་གནང་ཡག་དེ། ཨེན་ཐུགས་རྗེ་ཆེ་ཟེར་ནས་ཞུ་གི་ཡིན། ྋགོང་ས་ཏཱ་ལའི་བླ་མའི་བོད་དང་རྒྱ་གར་གྱི་གནའ་བོའི་རིག་གཞུང་ལྟེ་གནས་ཁང་དེ་བཞིན་ཡོངས་སུ་ལེགས་གྲུབ་ཟིན་པའི་རྗེས་གཙོ་བོ་བོད་དང་རྒྱ་གར་གྱི་གནའ་བོའི་རིག་གཞུང་ལ་སློབ་གཉེར་དང་ཉམས་ཞིབ། ཚོགས་འདུ། འབྲི་རྩོམ། དཔར་སྐྲུན། སྒོམ་སྒྲུབ་ཉམས་ལེན་དང་ཚོད་ལྟ་སོགས་དོན་གཉེར་བ་སོ་སོའི་གང་ལ་ཅི་འདོད་ཀྱི་ལས་དོན་སྒྲུབ་པའི་མཐུན་རྐྱེན་བསྐྲུན་རྒྱུ་དེ་ཡིན་འདུག་གཞན་ཡང་ད་རེས་ལྟེ་གནས་ཁང་དེ་ཉིད་ཀྱི་སྤྱི་ཁྱབ་འགན་འཛིན་དུ་བསྐོ་བཞག་གནང་བའི་སེར་སྨད་མཁན་པོ་དགེ་བཤེས་བཀྲ་ཤིས་ཚེ་རིང་མཆོག་ནི་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་བརྒྱད་ལོར་བོད་ཀྱི་ནུབ་ཕྱོགས་སུ་ཆགས་པའི་སྟོད་མངའ་རིས་སྤུ་ཧྲེང་ཁུལ་དུ་འཁྲུངས་ཤིང་བོད་ནས་རྒྱ་གར་ལ་བཙན་བྱོལ་དུ་ཕེབས་ཏེ་སེར་སྨད་གྲྭ་ཚང་དུ་ཆོས་ཞུགས་གནང། ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་ལོར་དགེ་བཤེས་ལྷ་རམས་པའི་མཚན་གནས་བཞེས་རྗེས ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་དགོངས་ལམ་སྟོན་དང་འབྲེལ་ནས་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གཅིག་ལོ་ནས་བཟུང་ཡུ་རོབ་དང་བྱང་ཨ་རི། དེ་བཞིན་ཨེ་ཤེ་ཡའི་རྒྱལ་ཁབ་སོགས་ནང་བོད་བརྒྱུད་ནང་བསྟན་ཐད་སློབ་ཁྲིད་གནང་མུས་ཡིན་པའི་ཁར། ཕྱི་ལོ་ཉིས་སྟོང་བཅུ་བདུན་ལོར་ལོན་ཌོན་གཙུག་ལག་སློབ་གཉེར་ཁང་ནས་ཨེ་ཤེ་ཡ་དང་ཨ་ཧྥེ་རི་ཁའི་ཐོག་གི་མི་རྒྱུད་དཔྱད་རིག་ཐོག་གཙུག་ལག་རབ་འབྱམས་ཀྱི་སློབ་མཐར་སོན་འདུག་པ་དང། ཁོང་གིས་དབྱིན་ཡིག་ཐོག The Foundation of Buddhist Thought དམ་ནང་པའི་ལྟ་གྲུབ་ཀྱི་རྨང་གཞི་ཞེས་པའི་ཕྱག་དེབ་པོད་བདུན་ཙམ་བརྩམས་འདུག་པ་མ་ཟད ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཁོང་སེར་སྨད་ཐོས་བསམ་ནོར་གླིང་གྲྭ་ཚང་གི་མཁན་ཐོག་དགུ་བཅུ་གོ་གཅིག་པར་བསྐོ་བཞག་གི་བཀའ་ཡིག་ཕེབས་ཏེ་ཉིས་སྟོང་བཅོ་བརྒྱད་ལོའི་ཕྱི་ཟླ་དྲུག་པའི་ནང་སེར་སྨད་ཐོས་བསམ་ནོར་གླིང་གྲྭ་ཚང་དུ་མཁན་པོའི་ཁྲི་སྟོན་མཛད་སྒོ་ཚོགས་པ་ནས་བཟུང་ད་བར་མཁན་པོའི་མཛད་འགན་བཞེས་མུས་ཡིན་འདུག།

གཤམ་ལ་འོད་ཟེར་གྱི་གླེང་སྟེགས་ཞེས་པའི་ལེ་ཚན་ནང་འོད་ཟེར་ལགས་ཀྱི་ཨ་མ་ལགས་ཀྱིས་གསུངས་པའི་སྒེར་གྱི་ལོ་རྒྱུས་ཐོག་ནས་ལོ་རབས་ལྔ་བཅུ་དྲུག་ཅུའི་བོད་ཀྱི་སྤྱི་ཚོགས་ཀྱི་གནས་སྟངས་ལ་རྒྱུས་མངའ་དང། དམིགས་བསལ་རིག་གནས་གསར་བརྗེའི་སྐབས་བོད་ཀྱི་རྒྱལ་ས་ལྷ་སའི་གནས་སྟངས་དང། བོད་ཀྱི་ཆོས་དང་རིག་གཞུང་ལ་གཏོར་བཤིག་བཏང་བའི་གནས་ཚུལ། ངོ་སྤྲོད་གནང་བའི་རྩོམ་ཡིག་གི་དུམ་བུ་བཅུ་གསུམ་པ་དེ་སྒྲོལ་དཀར་ལགས་ཀྱིས་ཕབ་སྒྱུར་གྱིས་སྙན་སྒྲོན་ཞུ་གནང་གི་རེད།
འོད་ཟེར་ལགས་ནས་རྒྱ་ཡིག་ཐོག་བྲིས་གནང་བའི་རྩོམ་ཡིག་དེ་དུས་སྟོན་ཀ་ཡིན་པས་ལྷགས་པ་བརྒྱབ་པ་ཡིན་ཚེ། ཧྲུག་ཧྲུག་ཆགས་པའི་ཕྱག་དཔེ་དང་ལོ་མ་མཉམ་དུ་གང་སར་ཁྱེར་ནས་ཡོད་ཅེས། བོད་ཀྱི་རིག་གནས་གསར་བརྗེ་སྟེ། གུས་མོའི་ཨ་མ་ལགས་ཀྱིས་ཕྱིར་དྲན་གནང་བ་ཞུ་བའི་རྩོམ་ཡིག་གི་དུམ་བུ་བཅུ་གསུམ་འདི་ངོ་སྤྲོད་གནང་བར། 不久， 我怀了你妹妹， 可是军宣队管得很严， 我们除了学习、 军训， 还要参加劳动。 把我們管得實實的。 而且那段時間更嚴了, 都不能住在單位裡面。
烏斯拉內龍地南巴, 圖居重不馬松瓦, 拿拉讓給中蒙也都 खो 瓦里。

སྔོན་ལ་སྐྱེས་པ་དང། ཟླ་བ་བདུན་ནས་སྐྱེས་པ་རེད། སྐྱེས་མ་ཐག་རྒྱ་མ་གསུམ་ལས་མེད་སྟབས། དམག་ཁུལ་ཁང་གི་སྤྱི་ཁྱབ་སྨན་ཁང་གི་ཤེལ་སྒམ་ནང་ཟླ་བ་གཉིས་ཙམ་བསྡད་དགོས་བྱུང་ཡོད། དེ་ནས་བཟུང་གཅིག་སྟོང་དགུ་བརྒྱ་བདུན་ཅུ་ཐམ་པ་ལོར། ང་ཚོ་ནང་མི་ཚང་མ་ལྷ་ས་ནས་ཁ་མ་བྲལ་བར། ང་རང་ལས་ཀར་དེ་ཙམ་བསྐྱོད་དགོས་མ་བྱུང། རང་གི་གཅུང་མོ་ནི་གཅིག་སྟོང་དགུ་བརྒྱ་དྲུག་ཅུ་རེ་བདུན་ལོའི་ཟླ་བ་དགུ་པའི་ནང་སྐྱེས་པ་རེད། དེ་དུས་ལྷ་སར་དྲག་པོའི་འཐབ་འཛིང་མགོ་བཙུགས་ཟིན་པ་དང། གྱེན་ལོག་ཟེར་བ་དང་མཉམ་འབྲེལ་བཀོད་འདོམས་ཁང་ཟེར་བའི་ཤོག་ཁག་གཉིས་ཀྱིས་ཉིན་ལྟར་དམག་འཐབ་བྱེད་བཞིན་ཡོད། ཡང་དམག་དོན་ལྷན་ཁང་གིས་གང་བྱེད་ཀྱི་ཡོད་དམ་ཞུས་ན། དེ་རིང་མཉམ་འབྲེལ་བཀོད་འདོམས་ཁང་ལ་རྒྱབ་སྐྱོར་བྱས་པ་དང། སང་ཉིན་གྱེན་ལོག་ལ་རྒྱབ་སྐྱོར་བྱས་ཏེ། ལྷ་ས་གྲོང་ཁྱེར་ཡོངས་རྫོགས་ཟང་ངེ་ཟིང་ངེ་ཆགས་ཡོད། རང་གི་པ་ལ། དམག་དོན་ལྷན་ཁང་དུ་ཡོད་དུས། ད་དུང་གྱེན་ལོག་ཟེར་བ་མང་ཤོས་ཀྱི་འཕྲུལ་ཆས་བཟོ་གྲྭ་དང་ཨར་འདམ་བཟོ་གྲྭ་འདི་གཉིས་ལ་བསྐྱོད་ནས་བར་འདུམ་བྱེད་མྱོང་ཡོད་ཅིང། དྲག་འཐབ་བྱ་རྒྱུ་མེད་པར་གནས་ཚུལ་གང་ཡོད་ན་ཡང་ཕན་ཚུན་གྲོས་མོལ་གྱི་ལམ་ནས་ཐག་གཅོད་དགོས་པའི་ཁོ་ཚོར་སྐུལ་ལྕག་བཏང་མྱོང་ཡོད། ཁོ་ཚོས་ཉན་འཇོག་མ་བྱས་པས་མ་ཟད། ད་དུང་རང་གི་པཱ་ལགས་དང་དམག་དོན་ལྷན་ཁང་གི་མི་གཞན་དག་ཚོ་མཚན་གཅིག་བཀག་ཉར་བྱས་ཡོད།

མཚམས་འཇོག་ཟིན་ནས་ལྷ་ས་ནང་བཞིན་གྱི་དྲག་པོའི་འཐབ་འཛིང་ཛ་དྲག་ཆེ་ཤོས་དེ་འདྲ་རེད་མི་འདུག་གང་ལྟར་ལྷ་སར་མཚོན་ན་གནས་ཚུལ་གང་འདྲ་ཡིན་རུང་རྒྱ་ནག་ལས་གོམ་སྟབས་དལ་བ་ཡོད། གཞན་གྱིས་གོམ་པ་སྔོན་ལ་སྤོས་པ་དང་ཁོ་པས་དེའི་རྗེས་སུ་གོམ་པ་སྤོས་ཏེ་རྗེས་ཟིན་པ་བྱེད་ཀྱི་ཡོད། ང་ཚོ་ཁྲིན་ཏུར་སླེབས་པའི་དགོང་མོ་དེ་རང་ལ། ལྷ་སའི་ནང་དུ་བདུན་དྲུག་གི་གཙུག་ལག་ཁང་གི་དོན་རྐྱེན་ཟེར་བ་དེ་ཐོན་ཡོད་པ་དང། མི་བཅུ་གྲངས་ཤིག་འདས་གྲོངས་ལ་ཕྱིན་པ་དང་རྨས་སྐྱོན་ཕོག་པ་དེ་བས་མང་བ་བྱུང་ཡོད་པ་གོ་ཐོས་བྱུང་ལ། བཅིངས་འགྲོལ་དམག་གིས་མེ་མདའ་བརྒྱབ་ཡོད་པ་གོ་ཐོས་བྱུང། ང་ཚོ་བོད་ལྗོངས་དམག་ཁུལ་ཁང་གི་སྣེ་ལེན་ཁང་དུ་བསྡད་ཡོད་པས། ཚང་མས་དེའི་སྐོར་ལ་བགྲོ་གླེང་བྱེད་ཀྱི་འདུག། དེ་ནས་རང་གི་པཱ་ལགས་ཀྱིས་ང་ཁྲིད་པ་དང། ངས་རང་འཁུར་ནས། ཁོང་གི་ཕ་ཡུལ་སྡེ་དགེ་ལ་ང་ཚོ་ཟླ་བ་གཉིས་གསུམ་ཙམ་བསྡད་པ་རེད། དེ་དུས་ངས་གཞི་ནས་རང་གི་སྤོ་ལགས་མཇལ་བ་རེད། ཁོང་ནི་སེམས་ཧ་ཅང་བཟང་བའི་རྒྱ་རིགས་བགྲེས་སོང། ཁོང་ལོ་བདུན་ཅུ་ལྷག་ཙམ་ལ་ཕེབས་པ་ཞིག་ཡོད། སྡེ་དགེར་ཕེབས་ནས་ལོ་ངོ་སུམ་ཅུ་ལྷག་ཙམ་སོང་གི་ཡོད་པས། སྡེ་དགེའི་ཁམས་སྐད་ཡག་པོ་གསུང་ཐུབ་ཀྱི་ཡོད།

དམག་སྐུལ་ཁང་དུ་འཛུལ་མ་ཐག་ངས་ཐད་ཀར་ཨ་ཅག་ཡེ་ཤེས་ལགས་ཀྱི་སར་རྒྱུག་ཕྱིན་པ་དང་ཁོང་གི་ས་ནས་རང་གི་གཅུང་མོ་པང་དུ་ལེན་འདོད་ཆེན་པོ་བྱུང། ངས་བུ་མོ་ཧ་ཅང་དྲན་བྱུང། རྟག་ཏུ་བུ་མོ་དྲན་ནས་མིག་ཆུ་ཡང་ཡང་ཤོར་བྱུང་འོན་ཀྱང་རང་གི་གཅུང་མོས་འདོད་པ་མེད་པར་མགོ་བོ་ཕར་བསྐོར་བ་དང་ཁ་ནས། མི་དགོས་མི་དགོས་ཟེར་བརྗོད་ཀྱི་འདུག་ང་རང་སེམས་ཧ་ཅང་སྐྱོ་ནས་ངུ་ཤོར་བྱུང། ཨ་ཅག་ཡེ་ཤེས་ལགས་ཀྱིས་སེམས་གསོ་དང་སྐུལ་ལྕག་བྱས་ནས། ཕྲུ་གུ་ཆུང་ཆུང་འདི་སེམས་ནང་ག་པར་ངེས་ཀྱི་རེད་དམ། ཏོག་ཙམ་ནས་ཨ་མ་དགོས་ཡོད་ཟེར་གི་རེད་ཅེས་གསུངས་བྱུང། དེ་ནས་ང་རང་གཞི་ནས་སེམས་ལྷོད་ཙམ་བྱུང། གསན་མཁན་རྣམ་པ་ཚོ། དེ་རིང་གི་ལེ་ཚན་འདི་སྙན་སྒྲོན་ཞུ་མཚམས་འདིར་བཞག་གི་ཡིན། ལེ་ཚན་འདི་ཕབ་སྒྱུར་དང་སྙན་སྒྲོན་ཞུ་མཁན་སྒྲོལ་དཀར་ཡིན། ང་ཚོའི་གསན་མཁན་རྣམ་པ་ཚོས་ལེ་ཚན་འདི་གསན་པའི་རྗེས། གཟིགས་ཚུལ་གང་ཡོད་ནས་ཐད་ཀར་འདི་གར་འབྲེལ་བ་ཡོང་བ་ཞུ་རྒྱུ་དང། གོང་ཞུས་ཀྱི་ལེ་ཚན་འདི་རྩོམ་པ་པོ་རང་ཉིད་ཀྱི་གཟིགས་ཚུལ་ཡིན་པ་ལས་འདི་ག་རླུང་འཕྲིན་ཁང་གི་ལྟ་བ་ཡིན་པའི་ཁྱབ་པ་མེད། ང་ཚོའི་ལས་རིམ་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན། གཞུང་འབྲེལ་མ་ཡིན་པའི་ཚོགས་པ་ཞེས་པའི་ལེ་ཚན་ནང་གནས་མཆོག་རྡོ་རྗེ་གདན་དུ་བཞུགས་མཁན་ཨཅཱརྱ་ངག་དབང་བསྟན་འཛིན་ལགས་སུ་བི་ཧར་གྱི་ཉམ་ཐག་གྲོང་གསེབ་ཁག་ནང་འཐུང་ཆུའི་དཀའ་ངལ་སེལ་རྒྱུའི་བརྒྱུད་རིམ་སྐོར་བཀའ་འདྲི་ཞུས་པ་ཞིག་སྙན་སྒྲོན་ཞུ་གི་ཡིན། ཐོག་མར་ང་ཚོའི་གསན་མཁན་རྣམ་པ་ཚོར་ལེ་ཚན་འདི་གོ་སྒྲིག་ཞུ་མཁན་རིན་ཆེན་ཆོས་སྒྲོན་གྱིས་འཚམས་འདྲི་ཞུ་གི་ཡིན། རྒྱ་གར་གྱི་གནས་མཆོག་རྡོ་རྗེ་གདན་ལ་བཞུགས་པའི་སྒྲོལ་མ་ལྷ་ཁང་གི་འགན་འཛིན་ཨཅཱརྱ་ངག་དབང་བསྟན་འཛིན་ལགས་ནས་བི་ཧར་མངའ་སྡེའི་གནས་མཆོག་རྡོ་རྗེ་གདན་དང་ཐག་ཉེ་འབྲེལ་མཚུངས་སུ་ཆགས་པའི་གྲོང་གསེབ་ཉམ་ཐག་ཁག་ཅིག་ནང་འཐུང་ཆུའི་དཀའ་ངལ་སེལ་ཐབས་གནང་འདུག་པ་འདིའི་ཐད་ཁོང་གིས་དགོས་པ་རྒྱུ་མཚན་ག་རེ་གཟིགས་ཡོད་མེད་འགྲེལ་བརྗོད་གནང་ཡ།

ཅུང་ཟད་ཀུན་ཏུ་གཡར། གློག་མེད་པ་མ་ཟད་ཕལ་ཆེར་ཡང་ལྷམ་གོག། ལྕགས་པར་ནི་ཡང་གོན་གྱི་མེད་པས་དེ་ཉམ་ཐག། ད་གྲོང་གསེབ་སྤྲེལ་བུ་མང་པོ་ཞེ་པོ་ཅིག་ཡོད་པ་དེ་འདྲའི་ནང་ནས་སྐྱོ་བའི་ནང་ནས་ད་དུང་རྒྱ་གར་གྱི་རིགས་སྐྱོ་བ་ད་ཨ་ཏི་བ་སི་ཟེར་བ་དང་དེ་ནས་སྔ་མོ་ཡིན་ན Untouchable ཟེར་བ་དང་དེ་འདྲའི་རིགས་སྐྱོ་བོ

ང་རང་དངོས་སུ་ཆེད་ལས་ས་དེ་འདྲ་མང་པོ་ཞིག་མཐོང་སོང། གྲོང་པ་ཁ་ཤས་ནང་ལོགས་ལ་ཆུ་ཚོད་གཅིག་ལྷག་སོང་ནས་ཆུ་བཏང་གི་འདུག་སྤང་པ་ཡིན་ནི་གྲོང་པ་གཡས་གཡོན་གྱི་ཡར་རིགས་ཐོག་ཏུ་ཟླ་མཆོད་ཤུགས་ཆེ་བཏང་དེ་སྐབས་ལ་སྤྱོད་ན་མ་གཏོགས་མ་ལབ་པའི་སྐབས་དེ་ལ་ཡར་དེ་ནས་ཉམ་ཐག་ཚོ་ལ་ཕར་ཚུར་བལྟས

ཁྲོམ་དུ་ཁྲོན་པ་འགོ་གསོ་བའི། ད་ལྟ་གོང་དུ་ངོ་སྤྲོད་གནང་པ་ནང་བཞིན་འཐུང་ཆུའི་དཀའ་ངལ་སེལ་ཐབས་སུ་ལས་དོན་གཉེར་བའི་བརྒྱུད་རིམ་དང། ལོ་འདིའི་ཕྱི་ཟླ་དང་པོའི་ཚེས་བརྒྱད་ཉིན་སླར་ཡང་གྲོང་གསེབ་ཉམ་ཐག་ཁྱིམ་ཚང་བཅུ་གྲངས་ཤིག་ལ་འཐུང་ཆུའི་དཀའ་ངལ་སེལ་གནང་འདུག།
ད་ཆུ་དེ machine ཆེན་པོ་དེ་འདྲ་ཞིག་ང་ཚོས་བླ། དེ་ནི་ད feet བརྒྱ་དང་གྲུབ་བཞི་ཐམ་པ་བཞི་བཅུ་སུམ་ཅུ་ཕྲག་པ་དེ་འདྲ་མར་བྲུས་པ་ཡིན་ན། དེ་ནི་ལོ་དེའི་བཞི་བརྒྱད་བཅུ་ཐམ་པ་ཚན་གཅིག་མ་སྐམ་རེད། ཆུ་ཡག་པོ་ཞིམ་པོ་ཞིག་ཐོན་ཐུབ་ཀྱི་ཡོད་རེད། ཁྱེད་ཀྱིས་གསུམ་བཅུའི་ཞིབ་གཅོད་ཐབས་ཇི་མ་ཐུབ་མ་ཐུབ་ཡོད་ན་འགྲོ་སོང་ཞེ་དྲག་ཆུང་གི་རེད་དེ་ལོ་དོན་ལྔ་སར་ཆུ་སྐམ་འགྲོ་གི་རེད་ཟེར་གྱི་འདུག་བྱས་ཙང་ད་གྲོང་པ་ཁ་ཤས་ལ་ཡག་ཁོས་བརྒྱ་དང་ཉི་ཤུ་ཁ་ཤས་ལ་དྲུག་བཞི་ཚགས་པ

རྩ་བའི་ངག་དབང་བསྟན་འཛིན་ལགས་ནས་འདི་ལྟ་བུའི་ཉམས་ཞིག་དབུལ་ཕོངས་པའི་རྒྱ་གར་བ་ཚོར་མཐུན་འགྱུར་རོགས་རམ་གནང་རྒྱུའི་དམིགས་ཡུལ་དང་རྒྱུ་མཚན་འདི་ལྟར་ཡིན་ཞེས་གསུང་གི་འདུག། ད་གང་ལྟར་གྲོང་གསེབ་མི་མང་པོ་ཞིག་རོགས་རམ་བྱེད་ཡ་དེ་ཚོ་ཚང་མ་བསམ་བློ་གཉིས་ཀྱི་ཐོག་ལ་ཞུས་ཡིན། དང་པོ་དེ་ཡང་ང་རང་གནས་ས་ཆེན་པོ་གནས་ཆོས་ཐོག་ཆུ་འདེབས་འགྲིག་གི་ཡོད་ས་གནས་ལ་བསྡད་པ་ཙམ་གྱིས་འགྲིག་གི་ཡོད་མ་རེད། སྤྱི་ཚོགས་ལ་ཕན་ཐོགས་པ་དང་མི་མང་ལ་ཕན་ཐོགས་པ་དེ་བས་ལས་བྱེད་ཀྱི་འཇུག་སྒོ་ཡོད་ས

ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད་ང་ཚོའི་ལས་རིམ་མུ་མཐུད་དེ་གསན་བཞུགས་རོགས་གནང་ལྷོ་ཨེ་ཤེ་ཡའི་ལེ་ཚན་ནང། Maldives གི་སྲིད་འཛིན Mohammad Muizzu མཆོག་རྒྱ་ནག་མཉམ་གྲོས་མཐུན་གལ་ཆེ་ཁག་ཉི་ཤུ་ཙམ་བཞག་ནས་ཕྱོགས་གཉིས་ཐུན་མོང་གིས་མཉམ་མཐུན་ནས་ཁྱབ་ཆེ་བའི་དམག་དོན་འཐབ་ཇུས་འབྲེལ་ལམ་ཡར་འདེགས་ཡོང་ཐབས་སུ་མོས་མཐུན་བྱུང་ཡོད་པའི་སྐོར་པ་སངས་ཚེ་རིང་ལགས་ཀྱིས་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་ཞིག་གཤམ་ལ་གསན་གནང་གི་རེད། རྒྱ་གར་གྱི་གསར་འགྱུར་བརྒྱུད་ལམ་ཁག་གི་ནང་གནས་ཚུལ་ཐོན་གསལ་ལྟར་ན་འདི་ཚེས་བཅུ་རེས་གཟའ་ལྷག་པའི་ཉིན་རྒྱ་གར་རྒྱ་མཚོའི་ནང་གི་རྒྱལ་ཁབ Maldives ཀྱི་སྲིད་འཛིན Mohammad Muizzu མཆོག་རྒྱ་ནག་ནང་གཞུང་འབྲེལ་འཚམས་གཟིགས་སུ་ཕེབས་ནས་རྒྱ་ནག་དང་ལྷན་དུ་གྲོས་མཐུན་གལ་ཆེ་ཁག་ཉི་ཤུ་ཙམ་བཞག་ནས་ཕྱོགས་གཉིས་ཕན་ཚུན་དམག་དོན་འཐབ་ཇུས་འབྲེལ་ལམ་ཡར་འདེགས་ཡོང་ཐབས་སུ་མོས་མཐུན་བྱུང་ཡོད་པའི་གནས་ཚུལ་འཁོད་ཡོད་འདུག་དེ་བཞིན Maldives སྲིད་འཛིན Mohammad Muizzu མཆོག་འདི་ཚེས་དགུའི་མཚན་མོར་རྒྱ་ནག་གི་རྒྱལ་ས་པེ་ཅིང་དུ་འབྱོར་སྐབས་ཁོང་གིས

རྒྱལ་ཁབ་ཆུང་ཆུང་ཞིག་ཆགས་ཀྱི་ཡོད་པ་དང་ལྷག་པར་དུ་ཉེ་བའི་ཆར་རྒྱ་གར་གྱི་སྲིད་བློན་མོ་དི་མཆོག་མལ་དིབ་ཀྱི་ཉེ་འདབས་སུ་ཆགས་པའི་རྒྱ་གར་གྱི་ས་ཁུལ་ལག་ཤི་དིབ་ནང་གཞུང་འབྲེལ་འཚམས་གཟིགས་དང་བསྟུན་ལག་ཤི་དིབ་ནང་ཡར་རྒྱས་གཏོང་རྒྱུའི་ལས་འཆར་དུ་མ་ཞིག་སྤེལ་ཡོད་པ་དང་ལྷག་པར་དུ་ཨི་ཟི་རེལ་དང་པེ་ལི་སི་ཐན་གཉིས་བར་གྱི་འཁྲུག་འཛིང་ཐད་རྒྱ་གར་གྱིས་ཨི་ཟི་རེལ་ལ་ཉེ་བའི་རྣམ་པ་འདོན་པ་སོགས་གནད་དོན་མང་པོ་ཞིག་ལ་བརྟེན་ནས་ཕྱོགས་གཉིས་བར་གྱི་འབྲེལ་ལམ་ལ་དོ་ཕོག་བྱུང་པ་ཞིག་ཡིན་པ་ཁོང་ནས་གསུངས་དོན། བར་ལམ་དཔེར་ན་རྒྱ་གར་གྱི་ཅིག་ག་རེ་ཟེར་དགོས་རེད་སྲིད་བློན་ད་ལྟ་ལག་ཤ་དིབ་ལ་ཡ་ཕེབས་བྱས་ད་སོ་སོའི་ས་ཁུལ་ནང་ལ་ཡར་རྒྱས་བཏང་ཡས་དེ་ད་རྒྱ་གར་གཞུང་གི་ལས་འགན་ཆ་དེ་ཡོད་རེད་པ་བྱས་ཙང་ད་ལག་ཤ་དིབ་ལ་ཡ་ཡར་རྒྱས་བཏང་ཡས་ཀྱི་རྣམ་པ་འདྲ་བོ་གི་ད་ཅིག་ཕ་གའི་ལས་འགུལ་དང་ལས་དོན་ད་མང་པོ་ཅིག་ཕེབས་པའི་ཨ་ནི་ལྷག་པར་དུ་ད་ད་ལྟ་དེའི་གོ་སྐབས་ཟིན་བྱས་ཨ་ནི་བར་ལམ་ད་ད་ལྟ་ཨི་ཟི་རལ་དང་ཕི་ལི་སི་ཐན་གཉིས་རྙོག་དྲ་ཤུགས་ཆེན་པོ་ཅིག་ཆགས་བསྡད་དུས་ཨི་རྒྱ་གར་གྱི། སྔོན་ལ་ད་ཧ་ལམ་ད་ཅིག་ག་ཚོད་རེད་སྐྱིད་མ་འདྲ་བོ་ཅིག་ཞུ་དགོས་ས་རེད་བྱུང་པ་རེད་ཕི་ལི་སི་ཐན་ལའང་ང་ཚོ་འབྲེལ་བ་ཡག་པོ་ཡོད་རེད་བྱས་རྗེས་ཨ་ནི་ཨི་སི་རེ་ལ་ད་དེ་བས་རྒྱང་བྱས་ད་ཡིན་ནའི་ཕྱིས་སུ་ཨ་ནི་ཨི་སི་རེ་ལ་ཡང་ད་ཅིག་ཉེ་བའི་རྣམ་པ་འདྲ་ཅིག་ད་གཞུང་ནས་བསྟན་པའི་རྣམ་པ་ཆགས་དུས་ཨ་ནི་ཕ་ནས་བློན་ཆེན་གསུམ་གྱིས་ཨ་ནི་ལག་ཤ་དིབ་ལ་སྲིད་བློན་ཕ་གིར་ཕེབས་པའི་སྐབས་སུ་ལ་ཡ་རྒྱ་གར་ལ་ཡ་རྣམ་འགྱུར་དང་དམའ་འབེབས་དང་ལྷག་པར་དུ་དེ་འདྲའི་གི་ཅིག་རྒྱ་གར་གི་དཔེར་ཨིས་ར་ཨེལ་གི་ག་རེ་ཟེར་དགོས་རེད་ད་རྒྱུག་ཁྱི་རེད་ཟེར་དགོས་རེད་ཅིག་དེ་འདྲའི་གི་ཚིག་སྡུག་ཅག་ཞུ་དེ་འདྲའི་བེད་སྤྱོད་བྱས་རྗེས་ཁོང་ཚོ་གསུམ་གི་རྐྱེན་པས་གི་འཁྲུག་ཆ་ཞུ་རྒྱུ་བྱུང་རྗེས་སྲིད་བློན་ལ་དམའ་འབེབས་དང་རྒྱ་གར་ལ་ཡ་དམའ་འབེབས་བྱས་པའི་གི་དེ་མ་ཐག་ཏུ་ཨ་ནེ་ལམ་སང་ལོ་ཨ་ནེ་རྒྱ་གར་གྱི་ངོས་ནས་ག་རེ་ཟེར་དགོས་རེད་གཅིག་རྣམ་འགྱུར་དྲག་པོ་གཅིག་དང་ཨ་ནེ་གོམ་སྟབས་ཆེན་པོ་གཅིག་བརྒྱབ་བྱས་ཕ་གའི་ཡུལ་སྐོར་སྤྲོ་འཆམ་ཡན་ཆད་ནས་ཚང་མ་ལོ་མ་བེད་དེ་མ་འགྲོ་ཡས་དང་དེ་འདྲའི་རྣམ་པ་དེ་གཅིག་ཤུགས་ཆེན་པོ་བྱུང་པ་རེད་དེ་འདི་ནས་སི་ཕ་གའི་རྒྱལ་ཁབ་ཀྱི་འགོ་ཁྲིད་ཀྱི་ངོས་ནས་ད་ལྟ་སྤྱིར་བཏང་གཅིག་རྣམ་འགྱུར་དེ་གཅིག་སྟོན་ཡས་ཀྱི་འབད་བརྩོན་བྱས་པ་རེད་དེ་ཡིན་ནའི་ཁོའི་རྒྱལ་ཁབ་རང་གི་དཔེར་ཁོ་རང་ངོ་རྒོལ་ཆེན་པོ་གཅིག་སླེབས་དུས། ཨ་རྒྱ་མིས་ཀྱི་དེའི་རྒྱབ་ལ་ཡ་ལག་ངན་དང་ཇུས་ངན་དེ་ཁོ་རང་བཞིན་ཡོད་པ་གཅིག་རྣམ་པ་གཅིག་ཐོན་བསྡད་དུས་ད་གཙོ་བོ་ན་ཚ་དེ་ད་ལྟ་ཨི་ཟི་རལ་དང་ཕི་ལིས་ཐན་གཉིས་ཀྱི་བར་ལ་གི་རྒོལ་འཛིང་དེ་གི་རྒྱ་མི་ད་ལྟ་ཕི་ལིས་ཐན་ལ་ཡ་རྒྱབ་སྐྱོར་བྱེད་མཁན་གྱི་རང་བཞིན་གྱི་ཆ་དེ་གི་ཡོད་རེད་རྒྱབ་ནས་ལྐོག་ཇུས་གི་དེ་རྒྱ་གར་ད། མཉམ་སྐྲུན་བྱས་ཀྱི་འབད་བརྩོན་བྱེད་དགོས་དེ་ནི་ཕྱིས་སུ་ད་ཨིས་རལ་ལ་ཡ་ཏོག་ཙིག་གི་ཉེ་བའི་རྣམ་པ་དེ་སྟོན་གྱི་འདུག་གཙོ་བོ་གཙོ་བོ་དེ་ད་ལྟའི་འགྲོ་བཞིན་པའི་དཀའ་རྙོག་འདིའི་རྐྱེན་པས་ཀྱི་ཨ་ནི་ཕ་གའི་ཁ་ཆེའི་ཁོ་རང་ཚོའི་རིང་ལུགས་ཚུལ་གྱི་ངོ་རྒོལ་རྒྱ་གར་ལ་ཡ་རྣམ་འགྱུར་བསྟན་པ་དེ་ཀྱི་ད་ལྟ་ཉེ་བའི་གི་ད་བརྡབ་གསིག་བྱུང་ཡས་དེ་དེ་ཅིག་ཆགས་བསྡད་ཀྱི་ཡོད་རེད་ཨ་ནི་དེའི་རྣམ་འགྱུར་ངོས་ལ་ཡང་དེ་མ་ཐག་ཏུ་རྒྱ་མིས་ཀྱི་ཨ་ནི་ཕར་སྲིད་བློན་ད་ཕར་སྐད་བཏང་བྱས་ནས་ཕར་ཉེ་བའི་རྣམ་པ་ཟེར་གྱི་སྟོན་གྱི་ཡོད་པ་ཟེར་གྱི་རྩ་བའི་གི་དེ་མ་ཐག་ཏུ་དཔེར་རྒྱ་གར་གྱི་དམག་མི་ཕྱིར་འཐེན་བྱེད་དགོས་གི་ཟེར་འགྲོ་ད་རྒྱ་གར་མཉམ་དུ་ལ་འབྲེལ་བ་རྩ་བ་ཉིད་ནས་ད་དེ་མ་ཐག་ཏུ་ཕྱིར་འཐེན་བྱེད་དགོས་ཟེར་ཡས། རྣམ་འགྱུར་བས་དེ་འདྲ་ཅིག་ཕ་ནས་མལ་དེབ་ནས་བྱུང་བྱས་ཀྱི་ད་ད་ལྟ་གནས་སྟངས་འདྲ་པོ་འདི། ད་ལྟའི་གནས་བབ་ཀྱི་གནས་སྟངས་དེ་དེ་འདྲ་འདུག་ཅེས་བྱུང་རྐྱེན་དེ་འདྲ་འདུག་ཅེས་རེད་ཅེས་ཞུས་ཡིན་ལགས། ཡང་མཱལ་དིབ་ཡུལ་སྐོར་སྤྲོ་འཆམ་ལྷན་ཁང་གི་གྲངས་ཐོ་འགྲེམས་སྤེལ་གནང་དོན་ལྟར་ན་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ནང་རྒྱ་གར་ནི་ཡུལ་སྐོར་སྤྲོ་འཆམ་གྱི་ཁྲོམ་ར་ཆེ་ཤོས་དེ་ཆགས་ཀྱི་ཡོད་པ་དང་མཱལ་དིབ་ནང་ཡུལ་སྐོར་སྤྲོ་འཆམ་པ་མང་ཤོས་ཡོང་མཁན་དེ་རྒྱ་གར་དང་དེ་ནས་ར་ཤི་ཡ་དང། རྒྱ་ནག་བཅས་ཆགས་ཀྱི་ཡོད་འདུག་ཨ་ཅར་ཡ་ཡེ་ཤེས་ཕུན་ཚོགས་ལགས་ཀྱིས་མུ་མཐུད་གསུངས་དོན་དུ་མལ་དིབ་དེ་བཞིན་རྒྱ་གར་རྒྱ་མཚོའི་ནང་ཡོད་པའི་རྒྱ་གར་གྱི་ཁྱིམ་མཚེས་རྒྱལ་ཁབ་གལ་ཆེན་ཞིག་དང་གནད་འགག་ཆེན་པོ་ཞིག་ཆགས་ཀྱི་ཡོད་པ་དང་ལྷག་པར་དུ་རྒྱ་གར་གྱི་ངོས་ནས་ཁུལ་དེའི་ནང་དཔལ་འབྱོར་གྱི་རོགས་སྐྱོར་ཤུགས་ཆེན་གནང་གི་ཡོད་པ་དང་ཉེ་ལམ་རྒྱ་གར་དང་མལ་དིབ་ཀྱི་ད་ལྟའི་སྲིད་གཞུང་བར་གྱི་འབྲེལ་ལམ་ལ་དོ་ཕོག་བྱུང་ཡོད་ན་ཡང། ཡུལ་དེའི་ནང་གི་མི་མང་དང་ཁ་གཏད་ཚོགས་པའི་ངོས་ནས་མལ་དིབ་ཀྱི་ད་ལྟའི་གཞུང་འཛིན་གྱི་བྱ་སྤྱོད་ལ་ངོ་རྒོལ་དང་རྒྱ་གར་གྱི་ལྟ་གྲུབ་དང་རྒྱབ་སྐྱོར་གྱི་རྣམ་པ་ལ་དགའ་ཞེན་ཆེ་བར་གནང་གི་ཡོད་པ་ཁོང་ནས་གསུངས་དོན། ཁ་གཏད་ཚོགས་པ་དང་ཕ་གིའི་ཆབ་སྲིད་ཀྱི་ད་ལྟའི་གཞུང་འཛིན་གྱི་ཁ་གཏད་ཚོགས་པ་དང་དེ་ཚོའི་ངོས་ནས་ཡང་རྒྱ་གར་གྱི་ལྟ་གྲུབ་དང་རྒྱ་གར་གྱི་རྒྱབ་སྐྱོར་གྱི་རྣམ་པ་ལ་ཡང་དགའ་ཞེན་ཆེ་བྱས་ནས་གཞུང་ལ་ཡང་ད་ལྟ་སྲིད་འཛིན་དགོངས་པ་ཞུ་དགོས་ཀྱི་ཡོད་ཟེར་བྱས་བྱས། ངོ་རྒོལ་ཤུགས་ཆེན་པོ་ཡོང་སྡིག་བར་ལ་མི་མང་ནས་ཀྱང་རྣམ་འགྱུར་ཤུགས་ཆེན་པོ་དང་ད་ལྟ་ཉེ་བའི་ཆར་གྱི་གནད་དོན་རྐྱེན་པས་ཡུལ་སྐོར་སྤྲོ་འཆམ་པ་མང་པོ་ཞིག་ཅིག་ཕྱིར་འཐེན་བྱེད་ཅེས་པའི་རྣམ་འགྱུར་བས་མང་པོ་བས་ཁ་སོ་རེད་པ་ཧ་ལམ་ད་ཕ་གིའི་ཕས་ངན་གྱིས་མི་མང་པོ་གིས་ཕྱིར་འཐེན་གནང་བྱས་ད་ལྟ་རྒྱ་གར་ནང་ཁུལ་གྱི་ནང་ད་ལ་ལཀ་ཤི་དིབ་ནང་ད་ཕ་དེ་མ་ཐག་ཏུ་ཕ་ཡུལ་སྐོར་སྤྲོ་འཆམ་པ་སོ་སོའི་གྱི་རྒྱལ་ཁབ་ནང་ལ་སོ་སོ་གྱི་ཨ་ནེ་ཕས་ཡས་ཤེས་ཅེས་ད་དེ་འདྲའི་གྱི་རྣམ་པ་ཆགས་འདུག་དུས་སྲིད་གཞུང་གྱི་ད་ལྟའི་གྱི་ཨ་ནེ་བྱེད་སྟངས་ཁག་གཅིག་ལ་རྐྱེན་པས་ཀྱི་ཨ་ནེ་ཕ་གིའི་རང་བཞིན་དེ་ཡང་མི་མང་དང་ཨ་ནེ་གར་སོ་རའི་ཚོང་པ་དང། དེ་ཚོ་ཚང་མ་གིས་ཡང་རྒྱ་གར་ལ་ཚུགས་ཉེས་དང། སོ་སོའི་སྲིད་གཞུང་ལ་མ་དགའ་གི་རྣམ་པ་དེ་རང་བཞིན་ཅིག་ཆགས་ཏེ་ཡོད་རེད་ཨ་ནེ་རྩ་བའི་འབྲེལ་ལམ་འདྲ་བོ་དེ་དེ་འདྲ་རེད་ཅེས་རེ་ཞུ་ཞུ་ཡིན་ལགས། ཡང་འཛམ་གླིང་དངུལ་ཁང་གི་གྲངས་ཐོ་འགྲེམས་སྤེལ་གནང་དོན་ལྟར་ན་ལྷོ་ཨེ་ཤི་ཡའི་རྒྱལ་ཁབ་མལ་དིབ་ཀྱིས་རྒྱ་ནག་ནས་ཨ་སྒོར་དུང་ཕྱུར་གཅིག་ཚེག་སུམ་ཅུ་སོ་བདུན་བུ་ལོན་གཡར་ནས་ད་ཆ་རྒྱ་ནག་ནི་ཕྱོགས་གཉིས་ཐུན་མོང་གི་བུ་ལོན་གཏོང་མཁན་ཆེ་ཤོས་དེ་ཆགས་ཀྱི་ཡོད་པ་རེད་ཡང་ཕྱི་ལོ་ཉིས་སྟོང་བཅུ་བཞིའི་ལོར་མལ་དིབ་རྒྱལ་ཁབ་དེ་བཞིན་རྒྱ་ནག་གི་རྒྱུད་གཅིག་ལམ་གཅིག་གི་ལས་འཆར་ནང་འཛུལ་ཞུགས་བྱ་རྒྱུའི་ཐག་གཅོད་གནང་པའི་རྗེས་རྒྱ་ནག་ཚོང་ལས་ཁང་གིས་ད་དུང་མལ་དིབ་ནང་ཨ་སྒོར་དུང་ཕྱུར་གཅིག་ཚེག་སུམ་ཅུ་སོ་བདུན་མ་འཛུགས་བྱས་ཡོད་པ་རེད། Acharya ཡེ་ཤེས་ཕུན་ཚོགས་ལགས་སུ་ད་ལྟའི་ཆར Maldives ནང་རྒྱ་ནག་གི་རྒྱུད་གཅིག་ལམ་གཅིག་གི་ཚོང་འབྲེལ་རྒྱ་སྐྱེད་ཀྱི་ཤུགས་རྐྱེན་དང་དཀའ་ངལ་ཆེ་ལོས་ཐེབས་ཡོད་སྐོར་བཅར་འདྲི་ཞུས་པར་ཁོང་གིས་འདས་པའི་ལོ་རྒྱུས་ཐོག Maldives ནང་རྒྱ་ནག་གི་རྒྱུད་གཅིག་ལམ་གཅིག་གི་སྲིད་ཇུས་རྐྱེན་པས་དེ་ཙམ་གྱི་དཀའ་ངལ་འཕྲད་མེད་ན་ཡང་མ་འོངས་པར་རྒྱ་ནག་གི་ཚོང་འབྲེལ་རྒྱ་སྐྱེད་ཀྱི་ཤུགས་རྐྱེན་ནམ་བུ་ལོན་རྙི་འཛུགས་ཀྱི་སྲིད་ཇུས་འོག Maldives ནང་དཀའ་ངལ་འཕྲད་རྒྱུའི་ཉེན་ཁ་ཡོད་པ་གསུངས་གནང་སོང། གཙོ་བོ་གཙོ་བོ་དེ་ད་ལྟ་རྒྱུད་གཅིག་ལམ་གཅིག་ལས་ལྷག་སྟེ། ད་ལྟའི་མཱལ་དིབ་དང་དེ་ཚོའི་མཉམ་དུ་ལ་ད་ལྟ་རྒྱ་གར་རྒྱ་མཚོ་དེ་ད་རྒྱ་གར་གྱི་སྲིད་ཇུས་ཀྱི་ནང་ནས་གནད་འགག་དང་གལ་ཆེ་ཤོས་ཤིག་འཛིན་གྱི་ཡོད་རེད་དེ། དེ་གི་ད་ངན་ཇུས་བྱེད་ཡ་གི་ཨ་ནེ་ཚོང་འབྲེལ་གྱི་གཅིག་རྩ་བའི་སྐད་ཆ་བཤད་བཤད་ལ་བཞག་ནས་ཨ་ནེ་དམག་སྦྱོང་བྱེད་ས་དང་ཨ་ནེ་དམག་དཔུང་བྱེད་ས་དང་ཨ་ནེ་དེ་འདྲས་ཀྱི་ད་ཅིག་ག་ཚོད་རེད་ཉེན་ཁ་ཆེ་ཡ་ཅིག་ཡོད་རེད་ད་འདི་བེད་སྤྱོད་ངན་པ་བྱེད་ཡ་གི་ད་རི་རྒྱུད་ནང་པ་ཡིན་ན་ཧི་མ་ལ་ཡ་རི་རྒྱུད་ཡོངས་རྫོགས་ལོ་ཡང་རྒྱལ་ཁབ་ཁྱིམ་མཚེས་རྒྱལ་ཁབ་དེ་ཚོ་བེད་སྤྱོད་ལོག་པ་བྱས་རྗེས་རྒྱ་མི་གི་རྒྱ་གར་རང་ལ་ཐད་ཀར་དཀའ་ངལ་སྤྲད་ཡ་དང་པ་ཀི་སི་ཐན་བརྒྱུད་ནས་དཀའ་ངལ་སྤྲད་ཡ་དང་འདི་འདྲ་ཡོང་གི་ཡོད་པ་འདྲ་ཅིག་འདུག་ད་ད་བང་ལ་དེ་ཤི་ལ་སྙོབ་ཐུབ་གི་ཡོད་མ་རེད་མ་གཏོགས་བང་ལ་དེ་ཤི་གཞུང་དེ་ད་ད་ད་རྒྱ་གར་ལ་ཞེ་པོ་ཅིག་ཉེ་པོ་ཨ་ནེ་རྒྱ་གར་དང་མཉམ་དུ་ལས་འཐུས་ཀ་ཡི་མང་པོ་ཞེ་པོ་ཅིག་རེད་ཆགས་ཀྱི་ཡོད་རེད་ད་དེ་ལ་མལ་དིབ་སི་རེད་བྱེད་ན་དངོས་གནས་བྱས་ན་ད་རྒྱ་གར་ལ་བཀའ་དྲིན་ཚུར་ཆེ་བརྩི་དགོས་ཀྱི་ཡོད་རེད་ད་འདི་གི་ཡང་ཕ་གིའི་ཆོས་ལུགས་རྩ་བའི་རྒྱལ་ཁབ་ཁྱིམ་མཚེས་རྒྱལ་ཁབ་ཚང་མ་ལོག་ཁ་ཆེ་རྒྱལ་ཁབ་ཆགས་ཀྱི་ཡོད་རེད་ཡང་མལ་དིབ་འདི་ཆབ་སྲིད་གི་ནང་ནས་འདིའི་རྒྱལ་ཁབ་རྙོག་དྲ་ཆེ་ཤོས་ཅིག་ཆགས་ཀྱི་ཡོད་རེད་དེ་འདྲའི་གི་ད་ཡང་གནད་འགག་ཅིག་འདི་ཆགས་ཀྱི་ཡོད་རེད་ཞུས་ཡིན་རུང། རྒྱ་ནག་གཞུང་གིས་རྒྱུད་གཅིག་ལམ་གཅིག་གི་ཚོང་འབྲེལ་རྒྱ་སྐྱེད་ཀྱི་ཤུགས་རྐྱེན་འམ་བུ་ལོན་རྙི་འཛུགས་ཀྱི་སྲིད་ཇུས་འོག་ཡར་རྒྱས་འགྲོ་བཞིན་པའི་འཛམ་གླིང་རྒྱལ་ཁབ་བང་ལ་དེཤ་བལ་ཡུལ་འབར་མ་ཨ་ཕི་རི་ཀ་མལ་དིབ་དང་ཤི་རི་ལང་ཀ་བཅས་ཀྱི་ནང་འཛུགས་སྐྲུན་གྱི་ལས་འཆར་ཆེད་དུ་དངུལ་ཕོན་ཆེ་མང་པོ་སྔ་གཡར་བྱས་ཏེ་དུས་ཐོག་ལ་བུ་ལོན་སྤྲོད་མ་ཐུབ་ཚེ་རྒྱ་ནག་གིས་བུ་ལོན་ངལ་སེལ་ཆེད་དུ། རྒྱལ་ཁབ་དེའི་ཐོག་ཆབ་སྲིད་ཀྱི་ཤུགས་རྐྱེན་སྤྲོད་པ་དང་ཡང་ན་ས་ཁུལ་དེར་བདག་དབང་བྱེད་བཞིན་ཡོད་པས་ད་ཆ་ལྷོ་ཨེ་ཤི་ཡའི་རྒྱལ་ཁབ་མང་པོའི་ནང་དཔལ་འབྱོར་གྱི་དཀའ་རྙོག་གི་གཞི་རྩ་གཙོ་བོ་གཅིག་ནི་རྒྱ་ནག་ལ་ཐུག་གི་ཡོད་པ་རེད། ཅེས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་པ་སངས་ཚེ་རིང་གིས་གནས་ཚུལ་སྙན་སྒྲོན་ཞུ་གི་ཡོད།

རྣམ་པ་ཚོས་ད་ལྟ་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། ང་ཚོའི་ལས་རིམ་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན། ལ་དྭགས་ནང་པའི་ཚོགས་འདུའི་སྐད་ཡིག་ཚོགས་ཆུང་གིས་ལ་དྭགས་ས་གནས་སུ་རྒན་གཞོན་དབྱེར་མེད་མི་གྲངས་སུམ་བརྒྱ་ལྷག་ལ་བོད་ཡིག་གི་སློབ་ཁྲིད་གནང་བཞིན་ཡོད་པའི་སྐོར། ལ་དྭགས་ས་གནས་ནས་འདི་གའི་གསར་འགོད་པ་འཕྲིན་ལས་ཆོས་སྒྲོན་ལགས་ཀྱིས་གནས་ཚུལ་བཏང་འབྱོར་བྱུང་བ་ཞིག་བསྐྱར་ཟློས་ཞུ་གི་ཡིན། ལ་དྭགས་ནང་པའི་ཚོགས་འདུའི་སྐད་ཡིག་ཚོགས་ཆུང་གི་འགན་ཁུར་འོག་ལོ་ལྟར་བཞིན་མི་མང་ལ་བོད་ཡིག་སློབ་གཉེར་གནང་སྲོལ་ཡོད་པ་དེ་འདི་ལོ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོ་འགོ་འཛུགས་སྐབས་ནས་ཟླ་བ་གཅིག་གི་རིང་དམིགས་བསལ་དུ་ད་ལོ་རྒན་གཞོན་དབྱེར་མེད་ཀྱི་མི་གྲངས་སུམ་བརྒྱ་ལྷག་ལ་བོད་ཡིག་སློབ་གཉེར་གནང་བཞིན་འདུག་དེ་ཡང་འདི་ལོའི་ཟླ་བ་གཅིག་གི་བོད་ཡིག་སློབ་སྦྱོང་དེ་ཉིད་ལ་དྭགས་ནང་པའི་ཚོགས་འདུ་དང་ལ་དྭགས་གཙུག་ལག་སློབ་གཉེར་ཁང་གཉིས་ཟུང་འབྲེལ་གྱིས་གོ་སྒྲིག་གནང་བ་ཞིག་རེད་འདུག། ཟླ་བ་གཅིག་གི་བོད་ཡིག་སློབ་སྦྱོང་གི་འགོ་འཛུགས་མཛད་སྒོར་ལ་དྭགས་ནང་ཚོགས་དབུ་སྐྱོང་ལས་ཚབ་ཚེ་རིང་རྡོ་རྗེ་ལགས་ཀྱིས་གསུང་བཤད་གནང་བའི་ནང་ཁོང་གིས་འདི་ལྟར་གསུངས་སོང། ལ་དྭགས་ནང་ཚོགས་སྐད་ཡིག་ཚོགས་ཆུང་གིས་ལོ་མང་པོ་ནས་ལ་དྭགས་ཡུལ་འདྲ་མིན་དུ་རང་གི་སྐད་ཡིག་ལ་དོ་སྣང་བྱེད་དགོས་པའི་སྐུལ་མ་བཏོན་ཡོད་རེད་ད་ལན་མི་མང་པོ་ཞིག་བོད་ཡིག་སྦྱང་བར་སླེབས་པ་དེ་སྤྱི་ཚོགས་ནང་ཡར་རྒྱས་འགྲོ་བས་ང་ཚོས་སྤོབས་པ་བྱེད་ཀྱི་ཡོད། ཡང་ལ་དྭགས་གཙུག་ལག་སློབ་གཉེར་ཁང་གི་ཉེ་བའི་རིགས་བདག་ཌོག་ཊར་ཨེ་སི་ཀེ་མེ་ཏཱ་ལགས་ཀྱིས། གསུང་བཤད་གནང་བའི་ནང་ཚོགས་ལ་དྭགས་གཙུག་ལག་སློབ་གཉེར་ཁང་གིས་ལོ་མང་ནས་མི་མང་ལ་བོད་ཡིག་བསླབ་རྒྱུའི་འབད་བརྩོན་བྱེད་བཞིན་ཡོད་པ་གསུངས་སོང། ལ་དྭགས་གཙུག་ལག་སློབ་གཉེར་ཁང་ནས་བོད་ཡིག་སློབ་སྦྱོང་སྤྲད་རྒྱུ་དེ་དུས་རིང་པོ་ཞིག་ནས་ས་གནས་འཛིན་སྐྱོང་དང་མཁས་དབང་ཁག་ཅིག་དང་གྲོས་མོལ་གྱིས་འབད་བརྩོན་བྱེད་བཞིན་ཡོད། ཕྱི་ལོ་གསར་པ་འགོ་བཙུགས་པ་དང་མཉམ་ཟླ་བ་གཅིག་གི་བོད་ཡིག་སློབ་སྦྱོང་སྤྲད་དེ་གཏམ་བཟང་ཞིག་ལ་ངོས་འཛིན་བྱེད་ཀྱི་ཡོད་སྐད་ཡིག་དེའི་སྐོར་གྲོས་ཚོགས་ནང་ལ་ཡང་སྐད་ཆ་ཐོན་ཡོད་པ་དང་སྐད་ཡིག་དེ་སྲུང་སྐྱོབ་བྱས་དེ་ང་ཚོ་ཚང་མའི་ལས་འགན་རེད། ས་གནས་ཀྱི་དགོན་པ་ག་འདྲ་ཞིག་ལ་འགྲོ་ན་བོད་ཡིག་མཐོང་དུས་སྐད་ཡིག་དེ་ཤེས་ཡ་ཧ་ཅང་གལ་ཆེ་བ་མཐོང་གི་འདུག་སྐད་ཡིག་དེ་ཡར་རྒྱས་གོང་འཕེལ་གང་མང་གཏོང་བར་ལ་དྭགས་གཙུག་ལག་སློབ་གཉེར་ཁང་ནས་རྒྱབ་སྐྱོར་དང་གྲ་སྒྲིག་ཆ་ཚང་ཡོད། དེ་མ་ཚད་རྒྱ་གར་གྱི་ཤེས་ཡོན་སྲིད་བྱུས་གསར་པའི་ནང་རང་གི་མ་སྐད་ལ་དོ་སྣང་བྱེད་དགོས་པའི་གལ་གནད་བཏོན་དགོས་ཞེས་ཁ་གསལ་འཁོད་ཡོད་པ་རེད། དེ་ཡང་ད་ལོ་བོད་ཡིག་སློབ་སྦྱོང་གནང་མཁན་མི་གྲངས་སུམ་བརྒྱ་ཙམ་ཡོད་དུས་གོ་སྒྲིག་ཚོགས་ཆུང་ནས་སློབ་ཕྲུག་སྡེ་ཚན་གཉིས་ལ་དབྱེ་སྟེ་སྔོན་འགྲོའམ་རྨང་གཞི་དང་རིམ་པ་མཐོ་བའམ Advanced བཅས་སློབ་གཉེར་གནང་བཞིན་ཡོད་པར་འདི་ག་རླུང་འཕྲིན་ཁང་ནས་སློབ་ཕྲུག་ཁག་ཅིག་ལ་བོད་ཡིག་སློབ་གཉེར་དེ་ཉིད་ཁོང་སྒེར་རྣམས་ལ་ག་ཚོད་ཕན་ཐོགས་ཡོད་པའི་ཐོག་བཀའ་འདྲི་ཞུས་པ་དག་གསན་གནང་ཡོང་བ་ཞུ། ཐོག་མ་དགུང་ལོ་དྲུག་ཅུ་རག་གསུམ་ཡིན་པ་ངག་དབང་བརྩོན་འགྲུས་ལགས་ཀྱིས་ལོ་ཤས་ནས་དགུན་དུས་སུ་བོད་ཡིག་སྦྱང་དུ་ཡོང་གི་ཡོད་པ་དང་དེ་ཁོང་ལ་ཕན་ཐོགས་ཆེན་པོ་ཡོད་པ་གསུངས་བྱུང། ང་རང་བོད་ཡིག་སྦྱང་ཡ་དེ་ན་ནིང་ནས་ཡོང་བ་ཡིན་ད་ཡར་རྒྱས་ཀྱི་རྣམ་པ་ཅུང་ཙམ་ཤེས་ཀྱི་འདུག་ད་ང་འཆི་མི་ཞིག་ཡིན་དུས་ཆོས་མ་ཤེས་ན་ཁག་པོ་འདུག་བསམ་ནས་ཡོང་བ་ཡིན་དེ་ཡང་དུས་རྒྱུན་གྱི་ཞལ་འདོན་ཅིག་ཀློག་ཐུབ་ན་བསམ་ནས་རེ་བ་བྱེད་ཀྱི་ཡོད་ང་ཚོའི་དགེ་རྒན་གྱི་བཀའ་དྲིན་ལ་ཕན་ཐོགས་པོ་འདུག་ང་རང་ལོ་དྲུག་ཅུ་རག་གསུམ་ཡིན་འོན་ཀྱང་ད་དུང་ང་རང་ཀ་ཁ་མ་ཤེས་ན་ཁག་པོ་འདུག་བསམ་བྱུང། ཡང་སློབ་གྲྭའི་སློབ་ཕྲུག་ཡིན་པ་པད་མ་དབང་མོ་ལགས་ཀྱིས། ང་ཚོའི་སློབ་གྲྭ་ལ་བོད་ཡིག་བསླབ་ཀྱི་མེད་དུས་ད་ལན་ང་རང་བོད་ཡིག་སྦྱང་བར་ཡོང་བ་དེ་ཤེས་ཡོན་འཕར་མ་ཞིག་ལ་ཚོར་གྱི་འདུག་བོད་ཡིག་གི་རྨང་གཞི་ང་རང་སྔོན་མ་ནས་ཤེས་ཀྱི་ཡོད་ཡང་དེང་སང་སློབ་གྲྭའི་དགུན་ཁའི་གུང་སེང་འཁེལ་གྱི་ཡོད་དུས་ང་རང་བོད་ཡིག་སྦྱང་དུ་ཡོང་བ་ཡིན་ད་ལན་ང་རང་ཆེན་པོ་ཆགས་ཡོད་དུས་མགོ་འཚོས་ནས་སྦྱང་ཡ་དེ་ལས་སླ་བར་དང་ཕན་ཐོགས་ཆེན་པོ་འདུག། ཡང་འདི་ག་རླུང་འཕྲིན་ཁང་ནས་ཁོང་ནས་ད་ལན་བོད་ཡིག་སྦྱང་བར་དང་བླངས་བྱས་ནས་ཡོང་མིན་དང་ཡང་ཕ་མས་བཏང་ཡོད་མེད་ལ་བཀའ་འདྲི་ཞུས་པས་ཁོང་གིས་ང་རང་རང་མོས་བྱས་ནས་ཡོང་བ་ཡིན། བོད་ཡིག་འདི་རང་གི་སྐད་ཡིག་ཡིན་དུས་མང་དུ་སྦྱང་ཡའི་འདོད་པ་ཡོད། རྒན་རྡོ་རྗེ་རྣམ་རྒྱལ་ལགས་ད་ལན་བོད་ཡིག་བསླབ་མཁན་ནང་ནས་དགེ་རྒན་ཅིག་ཡིན་པ་དང་ཁོང་གིས་འཛིན་གྲྭའི་ངོ་སྤྲོད་ལ་འདི་དག་གསུངས་བྱུང། གསལ་བྱེད་དང། ཨེ་ནི་ཡའི་སྔོན་འཇུག་རྗེས་འཇུག་གི་དབྱེ་བ་དང། ཨེ་ནི་ཡའི། ལ་དོན་དང་སླར་བསྡུ་ད་པ་ཅེ་པ་ཅེས་རྗེས་འཇུག་ལ་ལྟོས་པའི་ཕྲད་གཞན་དབང་ཅན་གྱི་དེ་ད་ག་རོ་གཅིག་ཚ་ཡག་གི་ངས་ད་ག་རེ་བརྩོན་འགྲུས་འདྲ་པོ་དེ་དེ་རེད་ལ་ད་ལོ་དེ་བྱས་ལ་ད་ཁོ་ཚོ་ད་ལྟ་སློབ་ཕྲུག་དེ་ཚོ་དཔེ་དབྱིངས་དང་ད་ཅིག་བརྩོན་འགྲུས་ཆེན་པོའི་ངང་ནས་ཁོ་ཚོ་ནམ་རྒྱུན་ཞོགས་ཀའི་ཆུ་ཚོད་བཅུ་དང་ཕྱེད་ཀ་ནས་གཅིག་དང་ཕྱེད་ཀ་བར་དུ་ནམ་རྒྱུན་ད་ནང་ཚོགས་ཀྱི་ད་ལྟ་ཚོགས་ཁང་ཅིག་ཡོད་རེད་ཚོགས་ཁང་ནང་ལ་ཁོ་ཚོ་ཟླ་འདིའི་སྐབས་སུ་སློབ་སྦྱོང་དང་བྱེད་དང་བྱེད་བཞིན་པ་རེད་ལ། དེ་ཡང་དམིགས་བསལ་དུ་མི་གྲངས་མང་པོ་ཞིག་བོད་ཡིག་སྦྱང་དུ་ཕེབས་པ་དེ་ཚོ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གཙོས་བླ་ཆེན་རྣམ་པས་གསུང་ཆོས་གནང་བ་དག་དོན་རྟོགས་ཐུབ་པའི་རེ་བར་མངོན་གྱི་ཡོད་པ་མཁན་རྡོ་རྗེ་རྣམ་རྒྱལ་ལགས་ཀྱིས་གསུངས་བྱུང། ངོ་མ་ནི་ཡར་རྒྱས་དང་བྱུང་དང་འབྱུང་བཞིན་པ་རེད། ཨེ་ནི་བྱས་ཙང་ད་ད་ལྟ་གཙོ་ཆེ་ཤོས་དེ་དེ་ནི། གོང་ས་མཆོག་རྒྱལ་བ་ཡིད་བཞིན་ནོར་བུའི་ཐུགས་བཞེད་བཀའ་དྲིན་དང་ཨེ་ནི་བོད་ཀྱི་བླ་ཆེན་ཁག་ས་སྐྱ་བཀའ་བརྒྱུད་རྙིང་མ། ཨེ་ནི་དགེ་ལུགས་ཀྱི་བླ་ཆེན་ཁག་གིས།

དེ་བྱས་ཙང་ཁོ་ཚོ་གཅིག་གི་དཔེ་ཆ་ཡག་པོ་སྦྱངས་ནས་དེའི་རྗེས་ལ་ཨེ་ནི་ཁོ་ཚོ་ད་ད་ག་རེ་ས་སློབ་སྦྱོང་བྱེད་ཡ་དེ་དེ་དཔེ་ཆ་ཨེ་ནི་དཔེ་ཆའི་གཞུང་དེ་ཨེ་ནི་ཡག་པོ་བྱས་ནས་མཁྱེན་ཡ་དང་ཨེ་ནི་དཔེ་ཆའི་གཞུང་དེ་ད་ག་རེ་ས་དཔེ་ཆའི་ནང་ན་ག་རེ་གསུངས་པ་དེ་བློ་ལ་ངེས་པའི་ཆེད་དུ་ཁོ་ཚོ་ཕལ་ཆེར་ཕལ་ཆེར་དེ་སྦྱངས་ཡིན་ས་རེད་ངས་ཞུ། ལ་དྭགས་ས་གནས་སུ་བོད་ཡིག་ལ་རང་གི་ཡུལ་སྐད་བཞིན་བྷོ་ཊི་ཡང་འབོད་སྲོལ་ཡོད་པ་དང་བོད་ཡིག་ལ་ཆོས་སྐད་དང་དུས་རྒྱུན་དུ་བཀོལ་བའི་སྐད་ལ་ཕལ་སྐད་ཞེས་ཕལ་སྐད་དེ་བྲིས་ན་སུམ་རྟགས་སོགས་མ་མཐུན་པའི་ལ་དྭགས

ཕལ་སྐད་རྐྱང་རྐྱང་ལ་རོ། ཨེ་ནི། ག་རོ་གཅིག་ནི་ང་ཚོ་གཅིག་བཀའ་འགྱུར་བསྟན་འགྱུར་ལ་ཡང་སློབ་སྦྱོང་བྱས་ཡོད་ན་དེ་མགོ་ཚོད་ཡ་དཔེ་ཁག་པོ་རེད། དེ་བྱས་ཙང། ལ་དྭགས་ཀྱི་ཕལ་སྐད་ཁོ་རང་ད་ང་ཚོ། སའི་འཇུག་ལ་ང་ཚོ་ད་ས་སུ་མེན་པ་ཡང། གཅིག་ལ་དྭགས་ཀྱི་ཕལ་སྐད་ཁོ་རང་གཅིག་ཡོད་རེད་དེའི་ཕྱོགས་ནས་ཁོ་རང་ཡང་ཚིག་མཛོད་གཅིག་ཁོ་རང་བཟོས་ན་དཔེ་ཡག་པོ་ཡོད་རེད། མ་གཞི་ད་ལྟ་ང་ཚོ། ད་མོན་རྟ་དབང་དང་ཨེ་ནི་ད་ལྟ། ནེ་པ་ལ་ད་ལི་མི་ལབ་མཁན་དང་དོལ་པོ་ལ་ཁོ་ཚོ་ཁོ་ཚོ་སྐད་ཡོད་རེད་འདི་ནང་ལ་ཁོ་ཚོ་སོ་སོ་གིས་ག་རེ་ས་འདི་བཟོས་ཡོད་རེད་ག་རེ་ས་ཚིག་མཛོད་དང་ཁོ་རང་སྐད་ཀྱི་ཡང་དེབ་ཡོད་རེད་ཧོ་ཁོ་འདི་འདི་དེབ་དེ་ཁོ་རང་ཅིག་བཞག་འདི་རྒྱན་ཆ་རེད་ལ་དྭགས་ཀྱི་རྒྱན་ཆ་རེད་ཨེ་ནི་བཀའ་འགྱུར་བསྟན་འགྱུར་གྱི་ཁོ་རང་ནང་ལོགས་ནས་ཡོད་རྒྱུ་གྱིས་ང་ཚོ་ཅིག་ཁོ་རང་ཚིག་དང་སྒྲ་གདངས་དང་ཕྲད་དང་རྣམ་དབྱེ་དང་དེ་ཚང་མ་ཁོ་རང་བཞག་འདི་ཁོ་རང་རྒྱན་ཆ་ཅིག་རེད་ད་འདི་ད་ཁོ་རང་རྒྱན་ཆ་བཤུས་ན་འདི་མེད་ན་མེད་ཐབས་ར་ད་ང་ཚོ་ཧ་གོ་མ་ར་ཅིག་དཔེ་ཆ་སྦྱང་སྦྱང་དུ་སོང་པ་དཔེ་ཧ་གོ་མ་རེད་གཉིས་ཆ་ཡོད་ན་དཔེ་ཡག་པོ་རེད་ངས་ཞུ་ཡ་ཡིན། ཡང་ལ་དྭགས་སུ་ཕལ་སྐད་ཁྱབ་པ་དེ་ཡི་ནང་བོད་ཀྱི་ཐ་སྙད་རྙིང་པ་འདྲ་མིན་ཡོད་པ་མི་མང་པོས་ངོས་འཛིན་བྱེད་ཀྱི་འདུག་ཟླ་བ་གཅིག་གི་བོད་ཡིག་སློབ་གཉེར་དེའི་ནང་གི་དགེ་རྒན་གཅིག་རྒན་དཔལ་ལྡན་འཇིགས་མེད་ལགས་ཡིན་པ་དང་ཁོང་གིས་སློབ་སྦྱོང་ཇི་འདྲ་བསླབ་ཀྱི་ཡོད་པའི་ཐོག་འདི་ལྟར་གསུངས་བྱུང། སྔོན་འགྲོའི་ནང་ལ་གཅིག་གིས་ཡིག་འབྲུ་གཉིས་སྲེ་ལབ་ཡ་དང་ཡིག་གིས་དེ་ཡིག་འབྲུ་ཡང་གསུམ་སྲེ་ལབ་ཡ་ནི་གཅིག་དང་པོ་ཀ་ཁ་ནས་བྱས་ནས་ཁོང་ཚོ་ལ་གསལ་བྱེད་སུམ་ཅུ་རེད་བ་འདི་བསླབས་བྱས་དེ་ནས་ཡི་གེ། གཉིས་སྲེ་གསུམ་སྲེ་དེ་འདྲས་དེ་འདྲས་ཀྱིས་དེ་ནས་ར་མགོ་ལ་མགོ། འདོགས་བརྩེགས་དང་དེ་ཚང་མ་གཉིས་བསླབ་ཡས་ཀྱི་དེ་འདྲས་འཆར་གཞི་འདྲ་བོ་ཡོད་རེད་ད་འདི་སྔོན་འགྲོ་དང་པོ་ནང་ལ་རེད་སྔོན་འགྲོ་ནང་ལ་རེད་ད། ཡང་རྒན་ལགས་ཀྱིས་དུས་རྒྱུན་དུ་རང་རེའི་ཡུལ་དུ་ཐོག་མ་ཀ་ཁ་ཀློག་མ་ཤེས་མཁན་མང་པོ་ལ་དེང་སང་ཆོས་ཀློག་ཐུབ་པའི་སློབ་སྦྱོང་གནང་འདུག་དེར་རྒན་ལགས་ཀྱིས་སྒེར་གྱི་སྤོབས་པ་ཇི་འདྲ་ཡོད་པའི་ཐོག་བཀའ་འདྲི་ཞུས་པས་ཁོང་གིས། ང་རང་ཚོ་ད་ལྟ་ནང་ཆོས་ནང་ལ་མིན་པ་དེ་ནི་ནང་ཚོགས་ནང་དུ་དགུན་ཁ་ལ་མ་དུ་ཡོད་མ་རེད་དེ་ང་རང་གི་ཡུལ་ལ་གཅིག་གི་དགུན་ཁ་མིན་པ་དུས་རྒྱུན་དེ་ནི་ང་ཚོ་དབྱར་ཁ་འདྲ་བོ་རེད་དགུན་ཁ་རེད་དེ་ནི་གཅིག་དེ་ཚོ་ལབ་ལབ་བཞིན་པ་རེད་ད་ལབ་ད་ནངས་ལབ་ཀྱི་ཡོད་རེད་ད་དེ་འདི་ལ་དེ་དཔེ་མི་སྲིད་ཀྱི་མི་ཧ་ལམ་མི་བརྒྱད་ཅུ་དགུ་བཅུ་རེད་ད་གཅིག་མཐར་སྐྱེལ་འདྲ་བོ་རེད་ད་ཁོང་ཚོ་དང་པོ་ད་ཁོང་ཚོ་ཀ་ཁ་ཤེས་ཀྱི་མི་འདུག་དེ་ལོ་བདུན་ཅུ་བརྒྱད་ཅུ་ཆགས་ཀྱི་འདི་འདྲའི་ལོ་ལོན་མཁན་དེ་ནི་མང་པོ་འདུག་ད་དེ་ཚོ་ལ་ཀ་ཁ་ཤེས་ཀྱི་མི་འདུག་ད་དེ་ངས་བསླབས་བྱས་ལོ་མང་པོ་བསླབས་བྱས་དེང་སང་ཁོང་ཚོ་དཔེ་ཆ་ལྟ་ཡ་དང། དེ་འདྲའི་གྱི་དེ་ནི་ཡར་རྒྱས་དམིགས་བསལ་ཧ་ལས་ཀྱི་ཡར་རྒྱས་འདྲ་བོ་དེ་ནི་ཆགས་ཟིན། ལ་དྭགས་ས་གནས་ཀྱི་ཡུལ་འདྲ་མིན་དུ་སྒེར་དང་ཚོགས་པ་དེ་བཞིན་གཞུང་གི་འགན་ཁུར་འོག་ཆོས་འབྲེལ་ཡོན་ཏན་ཞེས་མི་མང་ལ་བོད་ཡིག་སློབ་གཉེར་གནང་སྲོལ་འདུག་ཡང་ལ་དྭགས་ནང་པའི་ཚོགས་འདུས་དགུན་དུས་སུ་རིན་མེད་ཐོག་བོད་ཡིག་སློབ་གཉེར་གནང་བ་དེ་ཐོག་མ་ཕྱི་ལོ་ཉིས་སྟོང་བཅོ་ལྔ་ནས་འགོ་ཚུགས་བྱུང་བ་དང་ལོ་རེ་བཞིན་སྦྱང་མཁན་མང་དུ་བྱུང་ཡོད་པ་དང་ད་ལོ་དེ་ཁྱོན་མི་གྲངས་སུམ་བརྒྱ་ལྷག་བྱུང་འདུག་ཅེས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ལ་དྭགས་ས་གནས་གསར་འགོད་པ་འཕྲིན་ལས་ཆོས་སྒྲོན་གྱིས་སྙན་སྒྲོན་ཞུ་གི་ཡོད།

ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་མཇུག་མ་བསྒྲིལ་བའི་གོང་གོང་དུ་གསན་པའི་གསར་འགྱུར་གྱི་འགོ་བརྗོད་ཁག་ཅིག་སྙན་སྒྲོན་ཞུ་གི་ཡིན། དབུས་བོད་མིའི་སྒྲིག་འཛུགས་ཀྱི་ཤེས་རིག་ལྷན་ཁང་ནས་ཟླ་བ་འདིའི་ཚེས་དགུ་ནས་བཅུ་གཅིག་བར་ཉིན་གྲངས་གསུམ་རིང་ལྷོ་ཕྱོགས་བེ་ལོ་ཀུ་བེ་གཞིས་ཆགས་སུ། སམ་བྷོ་ཊ་དང་བེ་ལོ་ཀུ་བེའི་བོད་ཕྲུག་ཁྱིམ་སྡེ་དེ་ག་ནང་བཞིན་དགོན་སྡེ་ཁག་གསུམ་ཙམ་ནས་དགེ་རྒན་ཁྱོན་བསྡོམས་སུམ་ཅུ་སོ་དྲུག་ཙམ་ལ་གཞི་རྩའི་ཤེས་ཡོན་དང་རྒྱལ་ཡོངས་ཤེས་ཡོན་སྲིད་ཇུས་ཀྱི་སྒྲོམ་གཞིའི་འོག་ནས་བསླབ་གཞིའི་རིགས་ཀྱི་ཟབ་སྦྱོང་ཞིག་གནང་འདུག་ཡང་ཨ་མི་རི་ཀས་ཐེ་ཝན་གྱི་རྒྱལ་ཡོངས་འོས་བསྡུ་ཟིན་པའི་རྗེས་སུ། གཞུང་འབྲེལ་མ་ཡིན་པའི་སྐུ་ཚབ་ཐེ་ཝན་ནང་ཆེད་གཏོང་གནང་རྒྱུ་ཡིན་ལུགས་གསུངས་པ་དེར་རྒྱ་ནག་གིས་སྐྱོན་བརྗོད་བྱས་འདུག་འགྲོ་བ་མིའི་ཐོབ་ཐང་རྟོག་ཞིབ་ཁང་གིས་ལོ་འཁོར་སྙན་ཐོའི་ནང་འཛམ་གླིང་ནང་དམག་འཁྲུག་དང་འགྲོ་བ་མིའི་ཐོབ་ཐང་ལ་རྡོག་རོལ་བཏང་བའི་བྱ་སྤྱོད་སྤེལ་ནས་མི་དམངས་ཀྱི་ཐོབ་ཐང་ལ་ཉེན་ཁ་བཟོས་ཡོད་ལུགས་གསུངས་ཡོད་འདུག། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་མཇུག་སྒྲིལ་ཞུས་ཟིན་པ་ཡིན། ལས་རིམ་འདི་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་གསར་འགྱུར་སྙན་སྒྲོན་ཞུ་མཁན་རིན་ཆེན་ཆོས་སྒྲོན་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་གསན་པར་ཐུགས་རྗེ་གནང།